ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས། ད་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་གནས་ཆུ་ཡོས་ལོའི་བོད་ཟླ་དྲུག་པའི་ཚེས་ཉི་ཤུ་བཞི་དང། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བ་བརྒྱད་པའི་ཚེས་བཅུ། རེས་གཟའ་ཕུར་བུའི་ཉིན་གྱི་གཏམ་གླེང་གི་ལེ་ཚན་འདིའི་ནང། སྤྱི་ཟླ་བརྒྱད་པའི་ཚེས་བདུན་ཉིན། བཞུགས་སྒར་རྡ་རམ་ས་ལར། སྐྱབས་མགོན་ཀིརྟི་སྐུ་ཕྲེང་བཅུ་གཅིག་གི་འཁྲུངས་གཞིས་དང་ངག་རྒྱུན་ལོ་རྒྱུས་གཡས་འཁྱིལ་དུང་གི་སྒྲ་དབྱངས་ཞུ་བ་ཞིག་དངོས་སུ་པར་སྐྲུན་འགྲེམས་སྤེལ་གནང་ཡོད་པས་འབྲེལ་ཡོད་ཕྱག་དེབ་འདིའི་ཞིབ་ཕྲའི་ནང་དོན་ཁག་ངོ་སྤྲོད་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་བཅས་གསན་མཁན་རྣམ་པ་ཚོར་འཚམས་འདྲི་ཞུ་བ་དང་ཆབས་ཅིག་ད་རིང་གི་ལས་རིམ་ཁག་རིམ་པས་ངོ་སྤྲོད་ཞུ་གི་ཡིན།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་གཏམ་གླེང་གི་ལེ་ཚན་དེ་ད་ལྟ་དབུ་འཛུགས་ཞུ་གི་ཡིན། ལེ་ཚན་དེའི་ནང་གནད་དོན་འདྲ་མིན་ཐོག་ས་ཕྱོགས་གང་སར་བཞུགས་པའི་འབྲེལ་ཡོད་མི་སྣ་དང་ལྷན་དུ་ཞིབ་ཕྲ་བགྲོ་གླེང་ཞུ་གི་ཡོད་པས་གསན་མཁན་རྣམ་པ་ཚོས་ལེ་ཚན་དེའི་ནང་མཉམ་ཞུགས་གནང་འདོད་ཡོད་ན་ཐད་ཀར། ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ལགས་སུ་འབྲེལ་བ་གནང་རོགས་གནང། www RFA org འདིའི་ཐོག་ལ་ཨང་གྲངས་ཡོད་པས་རྣམ་པ་ཚོས་འབྲེལ་བ་གནང་རོགས་གནང།
གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང་འདི་ག་གཏམ་གླེང་གི་ལེ་ཚན་དེ་ཡིན། ང་ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ཡིན། ད་རེས་ཡང་སྤྱི་ཟླ་བརྒྱད་པའི་ཚེས་བདུན་གྱི་ཉིན་མོ་དེར་བཞུགས་སྒར་རྡ་རམ་ས་ལ། སྐྱབས་མགོན་ཀིརྟི་སྐུ་འཕྲེང་བཅུ་གཅིག་གི་འཁྲུངས་གཞིས་ཀྱི་ངག་རྒྱུན་ལོ་རྒྱུས་གཡས་འཁྱིལ་དུང་གི་སྒྲ་དབྱངས་ཞུ་ཡག་ཅིག་དེ་དངོས་སུ་ནི་པར་སྐྲུན་འགྲེམས་སྤེལ་གནང་ཡོད་རེད་ལ། ད་རིང་ཡང་ང་ཚོའི་ལེ་ཚན་འདིའི་ནང་ཏག་ཏག་ཡང་ཕྱག་དེབ་འདིའི། པར་སྐྲུན་ཐད་ལ་ནི་ཐུགས་འགན་བཞེས་གནང་མཁན། ཀིརྟི་བྱེས་པ་གྲྭ་ཚང་གི་ཆེས་མཐོའི་བོད་ཀྱི་རིག་གནས་སློབ་གཉེར་ཁང་གི་རིག་གནས་སློབ་དཔོན་ཆེན་མོ་རྒན་རེ་མདོ་སེང་གེ་ལགས་ལེ་ཚན་ནང་གདན་འདྲེན་ཞུས་ཡོད། རྒན་ལགས་ང་ཚོའི་ཡང་གཏམ་གླེང་ལེ་ཚན་འདིའི་ནང་ལོགས་ལ་ཕེབས་པར་ཐུགས་རྗེ་ཆེ་ཞུ་བ་ཡིན། ལགས་སོ་སྒྲོལ་དཀར་ལགས་བཀྲ་ཤིས་བདེ་ལེགས།
ལོ། ད་རེས་ཡང་ཀིརྟི་སྐུ་ཕྲེང་རིམ་བྱོན་གྱི་དང་འབྲེལ་བའི་ཡང་ཕྱག་དེབ་འདི་པར་སྐྲུན་ཅིག་གནང་ཡོད་རེད་བྱས་ཙང་ཡང་ང་ཚོ་ནི་རྒན་ལགས་ཀྱིས་ད་ད་རེས་ཟླ་བ་བརྒྱད་པའི་ཚེས་བདུན་གྱི་ཉིན་མོ་དེར་བཞུགས་སྒར་རྡ་རམ་ས་ལར་པར་སྐྲུན་གནང་པའི་སྐྱབས་མགོན་ཀིརྟི་སྐུ་འཕྲེང་བཅུ་གཅིག་གི་འཁྲུངས་གཞིས་ཀྱི་ངག་རྒྱུན་ལོ་རྒྱུས་གཡས་འཁྱིལ་དུང་གི་སྒྲ་དབྱངས་ཞུ་ཡག་འདི་དབུ་འབྱེད་མཛད་སྒོ་གནང་ཡོད་པའི་ཡང་ཞིབ་ཕྲའི་གནས་ཚུལ་འདི་སྔོན་ལ་ཡང་ང་ཚོ་ངོ་སྤྲོད་ཞིག་གནང་རོགས་གནང་ཞུ་གི་ཡིན།

གྲོང་ཚིག་དང་ཁེ་དེ་བས་ཡིན་ཏེ། གྲོང་ཚིག་གྲོང་ཚིག་ཉིན་མོ་དེ་ལ་ང་ཚོས་བརྟན་བཞུགས་ཅིག་ཡོད་དེ་ཅི་སྟེ། བརྟན་བཞུགས་སྔོན་ལ་བྱ་ཐེངས་དེ་ཀྱི་དབུ་འབྱེད་རང་སྣང་ཐུལ་བས་ཡིན་ན། ཡང་དེའི་བརྟན་བཞུགས་སྐབས་ལ་ཡང། དེའི་ཕན་ངེས་མང་མོ་ཡོད་དེ་དེ་ཚོ་ལ་ཡང་ལས་གཅིག་གི་ཚིག་དོན། ཕུགས་ཐུག་ན་ཡག་ཧོ་འདུག་བསམ་པ་དེ་འདྲ་ཞིག་བཏང་ནས། ད་ཁ་སང་ཟླ་བ་བདུན་པ་གི་དགོངས་དང། ད་ཟླ་བ་བརྒྱད་པ་གི་ཚེས་པ་བདུན།

དེ་ཁ་སང་འདུག་སྨ་ཅིག་དེབ་ཅིག་བལྟས་ཡོང་དུས་ཅི་སྣང་ངས་དེབ་མང་པོ་ཞིག་དེ་འདྲའི་ངས་ཀློག་མྱོང་མ་རེད། ལྷག་པར་དུ་བླ་མའི་གི་མཛད་རྣམ་དང་རྣམ་ཐར་དེ་ཚོ་མང་པོ་ཞིག་ལ་ཀློག་མ་མྱོང། ཁ་ཤས་ཅིག་ཀློག་མྱོང། དེ་ཀློག་པའི་ནང་ལོགས་ནས་ཁ་སང་དེ་བལྟས་ཡོང་དུས། མགོ་ནས་མ་ཨ་ལས་དང་པོ་རིན་པོ་ཆེ་གི་སྟོད་ཆ་དང་སྨད་ཆ་གཉིས་འདུག་ད་དེ་གཉིས་ནང་ལོགས་ལ་ནང་དོན་ག་རེ་ག་རེ་འདྲ་བ་ཞིག་ཡིན་ན་ལྟ་དུས། མ། གཅིག་དེ། ལས་འཁྲུངས་ས་དེ་གཅིག་བྱས། འཁྲུངས་ས་དེ་གཅིག་གསུངས་ཡོང་དུས་ཡང་ས་ཆ་སོ་སོ་སོའི་གི་ཆགས་སྟངས་རེད་མིང་འདོགས་སྟངས་རེད་ལོ་རྒྱུས་ཀྱི་འགྲེལ་བ་མང་པོ་ཞིབ་པོ་ཅིག་དེའི་ནང་ལོགས་ལ་མ། འཁོད་ཡོང་གི་འདུག་དེ་ནས་རིན་པོ་ཆེ་གི་ཡབ་རེད་ཡུམ་གྱི་གདུང་རྒྱུད་རེད་དེ་ཚོ་ཆགས་སྟངས་ཅིག་ཡང་གདུང་རྒྱུད་ག་རེ་ཅིག་ཆགས་སྟངས་ཅིག་ཡང་མ། ཅིག་འཁོད་ཡོང་གི་འདུག་དེ་ནས་མ་བྱས་ནས་རིན་པོ་ཆེ་གི་མཛད་རྣམ་དེ་སྙིང་བསྡུས་ཅིག་བྱས། ཨ་དེ་ནས་ད་གདུང་རྒྱུད་ཀྱི་སྐུ་ཚ་དེ་གའི་སུ་སུ་ཡོད་མེད་དེ་གའི་ཆ་ཚང་ཅིག་ཡར་མར་ཞིབ་ཚགས་པོ་ཞེ་ཅིག་མ་བྲིས་གནང་ཤག་ཨ་དེ་ང་རང་འདྲ་པོ་ཞིག་ནི་ཕན་ཐོགས་ཆེན་པོ་བྱུང་ཨ་དེ་ཤོག་ལྷེ་དང་པོ་ལྔ་བཅུ་ཅིག་བོད་ཀྱི་བྱུང་རབས་རང་སྐོར་ལ་ཡང་གང་ལྟར་བཙན་པོའི་རྒྱལ་རབས་གཉའ་ཁྲིའི་གི་སྔོན་ནས་ཨ་ནི་ཞང་ཞུང་དང་ད་དེའི་སྔོན་གྱི་དུས་ཚོད་ནས་བྱས་ནས་བོད་ཀྱི་ནང་ལ་ཡང་འཇིག་རྟེན་ཆགས་ཚུལ་ཟེར་ནས་རེད་ད་མི་ཆགས་ཚུལ་དེ་ཚོའི་སྐོར་དང། སྤྱི་ཚོགས་དང། བྱུང་རབས་དང་དེ་ཚོ་ཚང་མ་ལོ་མ་ཅིག་སྙིང་བསྡུས་སྙིང་བསྡུས་སྙིང་བསྡུས་བཀོད་བྱས་ཏེ་ང་རང་འདྲ་བོ་ཞིག་ནི་ཕན་པོ་རེ་བྱུང་སོང། ནམ་རྒྱུན་བྱུང་རབས་ལྟ་མཁན་ཚོ་ཡིན་པ་ཡིན་ན་ནི། ད་ལྟ་འདིའི་ནང་ལོགས་ལ་ཡང་ཞིབ་ཚགས་ཞིབ་མང་པོ་བལྟ་དགོས་ཡས་མང་པོ་འདུག་ཁོ་རང་ཚོ་རྩོམ་འབྲི་བ་ཚོ་ཡིན་པ་ཡིན་ནའི། ད་ལྟའི་དུས་ཚོད་འདི་ལ་འདི་ཞུ་ཡས་ལ་ངོ་མ་ཚེ་ཞེས་ཡས་དེ་མང་པོ་ཞིག་འདུག་རེ་ཁ་ཤས་ཞིག་འདུག་ད་དེ་ཚོ་ཐད་ཀ་དེ་ད་ལྟ་ཡིན་ནའི་ཞིབ་འཇུག་བྱས་དགོས་ཡས་ཀྱི་གནས་སྟངས། ཡོད་བསྡད་པ་དེ་གསལ་པོ་རེད་ཤག་དེ་འདུག་འདུག་བྱས་ནས་མ་བལྟས་ཡོང་དུས་ག་ད་འདི་དེབ་གཉིས་རེད་དེ་ཡིན་ནའི་དེ་ཞིབ་འཇུག་བྱས་ཡ་ལ་ཡ། རྩོམ་ཡ་ལ་ཡ་དུས་ཚོད་ཞེ་པོ་ཅིག་འགོར་མེད་འགྲོ་བསམ་སང་འདྲ་བྱས་ག་རེ་ཟེར་ན་འདི་གདུང་རྒྱུད་ཚང་མ་ཅིག་རྩད་གཅོད་བྱས་ག་འགྲོ་དགོས་དུས་ཙམ་པ་ལ་ཨ་ནི་ལས་སླ་བོ་ཡོག་མ་རེད་བ་དེ། སྐྱབས་རྗེ་ཀིརྟི་རིན་པོ་ཆེ་སྐུ་ཐོག་བཅུ་གཅིག་འབྲེལ་བའི་ཐོག་ནས་མ་ཅིག་གསུངས་ཡོང་དུས་ཙམ་པ་ལ་སྐུ་ཐོག་རེ་རེ་རེ་རེ་ནི་འཁྲུངས་ཡུལ་མི་འདྲ་མི་འདྲ་བ་འཁྲུངས་གཞིས་མི་འདྲ་མི་འདྲ་ཡིན་དུས་ཙམ་པ་ལ་འདིའི་གདུང་རྒྱུད་མི་འདྲ་ཡིན་པ་དེ་གའི་ཆ་ཚང་གཅིག་ཆ་ཚང་གཅིག་མ་འདུག་བྱས་ནས་བཤད་ཡོང་དུས་དེའི་སློབ་སྦྱོང་ལ་ཡང་མང་པོ་འདྲ་པོ་ཅིག་མཐོང་སོང། ལྷག་པར་དུ་བྱུང་རབས་ཀྱི་ཐོག་ནས་བཤད་པ་ཡིན་ན་དེ་གནད་འགག་ཆེན་པོ་འདྲ་པོ་ཅིག་མཐོང་སོང། སྤྱིར་བཏང་གི་བླ་མའི་མཛད་པ་རྣམ་ཐར་མང་པོ་ཅིག་ཡོང་གི་ཡོད་རེད། བླ་མའི་མཛད་པ་ག་རེ་བསྐྱངས་བ་དང་ད་ལྟ་ཀོང་ལུང་ལ་བཀའ་གནང་ནང་བཞིན་བྱས་ནས་ག་རེ་བྱེད་དགོས་རེད་ད། འདི་འདྲའི་གི་མང་པོ་ཅིག་ཡོད་རེད་དེ་ཡིན་ནའི་འདིའི་གི་སྐབས་ཀྱི། དེ་བྱུང་རབས་དང་འབྲེལ་ནས་ཨ་ནི་གདུང་རྒྱུད་དེ་ཚང་མ་གྱིས་ཤེས་ཡོང་དུས་བསམ་པ་ད་ལྟའི་དུས་ཚོད་འདི་ལ་གནད་འགག་ཆེན་པོ་རེ་བ་ཆགས་ཀྱི་མེད་འགྲོ་བསམ་སོང་བླ་མ་རེ་རེ་རེ་རེ་གིས་དཔེར་ན་ང་ཚོ་མདོ་སྨད་ནང་ལོགས་ལ་ཡང་སྐྱབས་རྗེ་ཁག་ཅིག་ཡོད་རེད་མདོ་སྟོད་ནང་ལོགས་ལ་སྐྱབས་རྗེ་ཁག་ཅིག་ཡོད་རེད་ཨ་ནི་དབུས་གཙང་དང་དུ་བྱས་ནས་འདི་ག་ཚང་མ་ཡོད་དུས་བསམ་པ་ལ་བླ་མ་རེ་རེ་རེ་གི་སྐུ་ཚེ་གི་ད་རྣམ་ཐར་ཟེར་ནའི་རེད་དེ་ཚོ་འདི་གི་ངོ་བོ་འདྲ་བོ་གཅིག་ལ་བྲིས་ཐུབ་པ་འདྲ་བོ་བྱུང་བ་ཡིན་ན་ཨ་ནི་ཕལ་ཆེར་བོད་ཀྱི་ཆོས་འབྱུང་དང་རྒྱལ་རབས་ཚང་མ་ལོགས་ཀྱིས་ཡང་སྙིང་པོ་གཅིག་ཚུར་བསྡུ་ཐུབ་ཡ་མེད་འགྲོ་བསམ་ས་འདྲ་བ་ཞིག་དེ་འདྲའི་གི་བརྒྱུད་ནས་ཨ་ནི་ཅིག་གི་གནས་སྟངས་མང་པོ་ཅིག་ཤེས་ཐུབ་ཡ་གི་ཁྱད་པར་ཅིག་གཏན་གཏན་འདུག་ད་འདི་དེབ་ཀྱི་བྲི་སྟངས་ཀྱི་ཐོག་ནས་བཤད་པ་འདྲ་བོ་བྱས་པ་ཡིན་ན་དེབ་འདི་དུ་བལྟས་པ་ཡིན་ན་ལས་སླ་པོ་ཧ་བ་འདྲ་ཞིག་དེབ་སྟོད་ཆ་དང་སྨད་ཆ་ཆུང་ཆུང་གཉིས་མ་གཏོགས་ཡོད་མ་རེད་དེ་ཡིན་ནའི་འདི་ལོ་མང་པོ་ཅིག་གི་དཀའ་ལས་བརྒྱབ་པའི་གི་གནད་འགག་ཅིག་དེའི་ནང་མཐོང་ཡོང་གི་འདུག་དེ་ཡིན་བསམ་པ་ཀློག་པ་པོ་ཚང་མ་ལོག་ལ་ཡང་ཕན་ཐོགས་ཅིག་ཡོང་གི་རེད་བསམ་གི་འདུག། དེ་ག་ནང་བཞིན་ཡང་བོད་ཀྱི་དཔེ་མཛོད་ཁང་གི་ངེས་སྟོན་པ་ཞུས་ནའི་རེད་ཨ་ནི་ཐུགས་འགན་བཞེས་གནང་མཁན་དགེ་བཤེས་ལྷག་རྡོར་ལགས་ནས་ཡིན་ནའི་དམིགས་བསལ་ད་ཆ་དེབ་འདི་དང་འབྲེལ་ཡོད་ཀྱི་ཨ་ནི་གསུང་བཤད་གནང་ཡོད་དུས་ཡང་ངག་རྒྱུན་གྱི་ལོ་རྒྱུས་འདི་ཨ་ནི་གལ་ཆེན་པོ་ཅིག་གི་ཆགས་ཀྱི་ཡོད་པ་དམིགས་བསལ་ནི་ང་རང་ཚོ་བོད་པའི་སྤྱི་ཚོགས་ནང་ཡིན་ནའི་ངག་རྒྱུན་གྱི་ལོ་རྒྱུས་ད་བཙན་བྱོལ་གྱི་སྤྱི་ཚོགས་ཟེར་ཞུས་ན་འགྲིག་མེད་འགྲོ་ད་ང་རང་ཚོ་བཙན་བྱོལ་སྤྱི་ཚོགས་ནང་ལོགས་ལ་ངག་རྒྱུན་གྱི་ལོ་རྒྱུས་བསྡུ་རུབ་གནང་ཡག་དེ་ནི་དུས་ཚོད་གང་ཙམ་ཅིག་ཕེབས་ཡོད་པ་དང་དེ་གའི་གི་ཐོག་གི་ད་གནས་ཚུལ་ཁག་ཅིག་ངོ་སྤྲོད་གནང་ཡོད་དུས་ཡང་དགེ་བཤེས་ལྷག་རྡོར་ལགས་ཀྱི་གསུང་བཤད་ཀྱི་དུམ་བུ་ཅིག་ཞིག་དེ་ཟུར་འདོན་ཞུས་ཡོད། རེ་མདོ་སེང་གེ་ལགས་ཀྱིས་ངོ་སྤྲོད་གནང་བ་ནང་བཞིན་ད་སྐྱེས་ཆེན་དམ་པ་སོ་སོའི་གི་རྣམ་ཐར་ཙམ་མ་ཡིན་པར་དེའི་སྐབས་ཀྱི་གལ་ཆེའི་མི་སྣ་འབྲེལ་ཡོད་མི་སྣ་ཚང་མ་གི་ལོ་རྒྱུས་ཨེ་ནི་དེ་འཁྲུངས་ས་ས་ཆ་སྡོད་ས་ཚང་མ་དཔེར་ན་རྔ་བ་ཟེར་ནས་ག་རེ་བྱས་ནས་མིང་བཏགས་རེད་ཀིརྟི་ཟེར་ནས་ག་འདྲ་བྱས་ནས་མིང་ཐོགས་པ་རེད་ཟེར་དཔེ་རེ་རེ་བཞིན་དུ་ང་ཚོ་མི་དཀྱུས་མ་ལ་ཡིན་ན་ཕན་ཐོགས་ཞེ་བོ་ཡོད་དགོས་ངེས་ཅིག་རེད་འདུག་བ། དེ་འདྲ་ཡིན་དུས་ཡག་པོ་ཞིབ་ཞིབ་ཏུ་ད་རྗེས་མ་ལྷོད་ལྷོད་བྱས་ནས་ཀློག་དགོས་བསམ་པ་འདྲ་ཅིག་བྱུང་སོང། ད་ངག་རྒྱུན་ལོ་རྒྱུས་ཆ་བཞག་པ་ཡིན་ན་འཛམ་བུ་གླིང་ནང་ལོགས་ལ། ངག་རྒྱུན་ལོ་རྒྱུས་ཀྱི་སྐད་ཆ་བཤད་ཡོང་དུས་འཛམ་བུ་གླིང་ནང་ལོགས་ལ་ཡི་གེ་མ་བྱུང་གོང་ལ་ངག་རྒྱུན་ལོ་རྒྱུས་རྐྱང་རྐྱང་རེད་བོད་པ་གཅིག་པུ་མ་རེད་ས་ཆ་ག་བ་ཡིན་ནའང་ཡི་གེ་མེད་པའི་སྐབས་ལ་ད་ཁ་ནས་བཤད་དེ་རང་མ་གཏོགས་བྱེད་ཀྱི་ཡོད་མ་རེད་བ། དེ་འདྲ་ཡིན་ཙང་ད་ད་ལྟ་ང་ཚོ། སངས་རྒྱས་བཅོམ་ལྡན་འདས་ཀྱི་རྣམ་ཐར་དང་ཨ་ནི། ཡེ་ཤུ་མ་ཤི་ཀ་གི་རྣམ་ཐར་དང་ད་དེ་འདྲ་གི། སྔོན་མ་གི་སྐྱེས་བུ་དམ་པ། དེ་ཚོ་མང་པོ་ཅིག་ཡོད་བ་དེ་ཚོའི་རྣམ་ཐར་དེ་དངོས་གནས་རེད་མ་རེད་ཟེར་རྩོད་པ་ཞེ་བོ་ཡོད་རེད་དེ། འདི་རྣམ་ཐར་འདི་ཁུངས་ལྡན་ག་འདྲས་རེད་འདི་སྐབས་ལ་ཡི་གེ་མེད་བ། འདི་རྙོག་དྲ་ཆེན་པོ་རེད། འདི་སྐབས་ལ་ཡི་གེ་ཡོད་མ་རེད་དེ་ཡིན་ནའི་ཁོ་རང་ཚོ་ག་རེ་གསུངས་པ་འདི་ལ་དད་པ་ཆེན་པོ་བྱས་བྱས་ནས་ལམ་སང་ཞོགས་ཀས་ག་རེ་གསུང་ཆོས་གནང་ནས་ཉི་གུང་རྒྱབ་ལ་ཁོ་ཚོ་བགྲོ་གླེང་བྱེད། དྲན་གསོ་བཏང་རེས་བྱེད་དེ་འདྲས་བྱས་ནས་ཨ་ནི་ག་ལེ་ག་ལེ། འདི་སྐབས་ལ་མི་འདི་ཚོ་ཅིག་དྲན་པ་འདི་ཚོ་ཡག་ག་ཡོད་ས་རེད་བ། དེ་དུས་བསམ་བློ་འདྲ་མི་འདྲ། ཅིག་འཁྲུག་ཆ་དོད་པོ་མེད་ཙང། དེ་འདྲ་བྱས་ནས་མར་བྱུང་རེད་ཟེར་གྱི། ད་ལྟ Axial Period ཟེར་ཅིག་ཡོད་རེད་དེ་ནང་ལ་ད་ལྟ་སངས་རྒྱས་བཅོམ་ལྡན་འདས་དང་ཡེ་ཤུ་མ་ཤི་ཀ་ད་ལྟ་སྐྱེས་ཆེན་དམ་པ་དུས་ཚོད་སྐབས་ཀྱི་རྣམ་ཐར་བྲིས་བཞག་ཡོད་རེད་དུས་ཚོད་ནང་དེ་འདྲས་འདུག་བ། དེ་ཡིན་དུས་ད་ཐོག་མ་ཐོག་མ་ངག་རྒྱུན་རྐྱང་རྐྱང་རེད། ད་དེ་དུས་ངག་རྒྱུན་རྐྱང་རྐྱང་རེད་དེ་ངག་རྒྱུན་བཤད་པ་ཙམ་མ་གཏོགས་ཡང་ཡིག་ཐོག་བཀོད་ཡག་གང་ལ་གང་ཙམ་ཡོད་མ་རེད་བ། དཔེར་ན་ནུབ་ཕྱོགས་པའི་ནང་ལ་ཆ་བཞག་བས་ན་གཅིག་སྟོང་དགུ་བརྒྱ་བཞི་བཅུའི་ནང་དེ་བ་གཞི་ནས་ཨེ་ནས་ངག་རྒྱུན་དེ་ཚོ་ཡིག་ཐོག་བཀོད་ནས་སྒྲ་འཇུག་བྱས་དེ་ཚོ་གཞི་ནས་འགོ་བཙུགས་རེད་མ་གཏོགས་དེ་གོང་ལ་ངག་རྒྱུན་རྐྱང་རྐྱང་མ་གཏོགས་ཡོད་མ་རེད། འོ་དེ་འདྲའི་བསམ་བློ་བཏང་དུས་ང་ཚོ་སྐྱབས་བཅོལ་གནས་སྐབས་རེད་དེ་ཡིན་ན་སྐུ་མདུན་ཐུགས་རྗེ་བཀའ་དྲིན་གྱིས་ང་ཚོ་དཔེ་དེ་ངག་རྒྱུན་ལོ་རྒྱུས་དཔེར་ན་དཔེ་མཛོད་སོགས་རེ་བ་ད་གཞན་དག་ཡོད་ཀྱི་རེད་དེ་འགོ་བཙུགས་ནས་ལོ་སུམ་ཅུ་ལྷག་ཙམ་འགྲོ་གི་འདུག་བ་ང་ཚོ་ཞེ་པོ་ཆེན་པོ་རྗེས་ལུས་དེ་འདྲ་རེད་མི་འདུག་བ་བྱས་དུས་དེ་ཚོ་ང་ཚོ་སྐལ་བ་བཟང་པོ་ཞེ་པོ་ཅིག་རེད་ཤག་བསམ་གྱི་འདུག་བྱས་ཙང་ངག་རྒྱུན་ལོ་རྒྱུས་དེའི་ནང་ལོགས་ལ་ཨེ་ནས་ཐབས་ཤེས་བྱས་ནས་དེའི་སྐབས་ཀྱི་མི་འདི་ཚོ་གི་ད་ཁོ་པའི་མྱོང་ཚོར་འདྲ་བོ་དང་མཐོང་ཐོས་ག་རེ་ཡོད་ན་འདི་ཚོ་སྐད་ཆ་དྲིས་ད་ཕྱོགས་ཚང་མ་ལ་དྲིས་དགོས་ཀྱི་ཡོད་རེད་དྲིས་ནས་དེ་རྒྱབ་དགོས་ཀྱི་ཡོད་རེད་དེ་གཅིག་རེད་གནས་སྟངས་ད་ང་རང་ཉམས་མྱོང་ཐོག་ནས་བཤད་པ་ཡིན་ན་གནས་སྟངས་གཉིས་པ་དེ་ད་ལྟ་ངག་རྒྱུན་ལོ་རྒྱུས་ང་ཚོ་གི་དེབ་ལྔ་བཅུ་ཙམ་ཞིག་པར་བརྒྱབ་ཡོད་རེད་དེ་ནང་ལ་མང་ཆེ་ད་དེའི་སྐབས་ཀྱི་སོ་སོ་གི་ག་རེ་དྲན་པ་ཁ་ཤས་ཁ་ཤས་ཡིག་ཐོག་བལྟས་ཟིན་ཡོད་ཀྱི་རེད་མ་གཏོགས་མང་ཆེ་དེའི་སྐབས་ཀྱི་ག་རེ་དྲན་པ་དེ་མར་བྲིས་བཞག་རྒྱུ་ཨེ་ནས་དེ་དཔེ་དེ་ལོ་རྒྱུས་ཏག་ཏག་ཆགས་རེད་པས་ཟེར་ན་དེ་དྲི་བ་རེད་ནམ་རྒྱུན history ཟེར་གྱི་འདུག་བ། History དངོས་གནས་ལོ་རྒྱུས་དངོས་གནས་ཆགས་དགོས་ཡག་དེའི་ནང་ལ། ལོ་ཟླ་ཚེས་གྲངས་དེ་ཚོ་ཏག་ཏག་དགོས་ཀྱི་ཡོད་རེད། དེ་ངས་དེ་རིང་རྣམ་པ་ཚོ་ད་མཁས་པ་མང་པོ་འདུག་དེ་བཞིན་དུ་ངས་རྣམ་པ་ཚོས་མཁྱེན་དང་མཁྱེན་མཁྱེན་པ་རེད་ཡིན་ན་ངས་ཅིག་ཞུ་སྙིང་བྲོ། ད་ལྟ་ང་ཚོ་བསྡད་དེ་ང་ཚོ་གི་སོ་སོ་གི་མི་ཚེའི་སྐབས་ལ་གནས་ཚུལ་འདྲ་མི་འདྲ་ག་རེ་ཅིག་ལྷག་པར་དུ་གལ་ཆེ་བ་ག་འདྲས་བྱུང་ན་ལམ་སང་བརྗེད་ཐོ་བརྒྱབ་ནས་དེ་རིང་ཚེས་གྲངས་འདིའི་སྐབས་ལ་འདི་འདྲས་ཅིག་བཀའ་གནང་སོང་འདི་འདྲས་འདི་འདྲས་ཅིག་བྱུང་སོང་ཟེར་ཏེ་ཐོ་བརྒྱབ་ཡག་དེ་ཞེ་པོ་ཅིག་གལ་ཆེན་པོ་རེད་དེ་བརྒྱབ་ཐུབ་ན་ད་རྒྱལ་རབས་ལོ་རྒྱུས་ཁུངས་ལྡན་ཆགས་དགོས་རེད་ད།

ཐོག་གི་གནས་ཚུལ་འདི་ངོ་སྤྲོད་གནང་ལ་ཡང་ཏག་ཏག་ཡང་ད་རེས་དབུ་འབྱེད་མཛད་སྒོ་འདིའི་ཐོག་ལ་ཨེ་ནས་རྒན་རེ་མདོ་སེང་གེ་ལགས་ནས་ཡང་ཕྱག་དེབ་འདིའི་ཁྱད་ཆོས་དང་ད་ག་ནང་བཞིན་ཕྱག་དེབ་འདི་ཡིན་པ་ཡིན་ནའང་ཅིག་ལོ་ངོ་དྲུག་བརྒྱ་ལྷག་ཙམ་ཅིག་རིང་གི་ད་བོད་ཀྱི་ལོ་རྒྱུས་དང་འབྲེལ་བ་ཡོད་པའི་མ་ཚད་དམིགས་བསལ་མདོ་སྨད་ཁུལ་གྱི་ལོ་རྒྱུས་གནས་སྟངས་དང་འབྲེལ་བ་ཡོད་པ་ཅིག་རྒན་ལགས་ཀྱིས་སྐབས་དེ་དུས་ངོ་སྤྲོད་ཅིག་གནང་སོང་བྱས་ཙང་སྔོན་ལ་ཡང་ང་ཚོའི་གསན་མཁན་རྣམ་པ་ཚོ་ནི་རྒན་རེ་མདོ་སེང་གེ་ལགས་ནས་ད་ཕྱག་དེབ་འདི་ཡིན་པ་ཡིན་ནའང།

བདག་གི་སྐྱེ་ཤི་ནི་ང་ཡི་དབུ་ནས་དཀར་མོ་ཡིན་དགོས་ཀྱི་རྩ་བའི་རིན་པོ་ཆེ། ད་འཁྲུངས་ས་དེ་མདོ་སྨད་ཀྱི་ས་གནས་གཅིག་མ་ཡིན་པར་དེ་ཡང་མདོ་སྨད་ཀྱི་ལྷོ་རྒྱུད་དང་བྱང་རྒྱུད། ད་ལྷོ་རྒྱུད་ཡིན་ན་ལྷོ་རྒྱུད་ཀྱི་རྫོང་ཁག། ད་དེང་སང་སྲིད་འཛིན་ས་ཁུལ་བྱས་པ་ཡིན་ན། ཁུལ་མ་འདྲ་བ་དང་དེ་ནས་རྫོང་མ་འདྲ་བ་ས་གནས་མ་འདྲ་བ། མང་པོ་ཅིག་ལ་འཁྲུངས་པ་ཡིན་ཏེ། ད་ད་ལྟ་གི་ལོ་རྒྱུས་ཀྱི་དེབ་དེའི་ནང་བོད་ཁམས་སྤྱི་དང་ལྷག་པར་དུ། མདོ་སྨད་ཀྱི་ལྷོ་བྱང་གི་རྒྱུད་ཀྱི་ལོ་དྲུག་བརྒྱ་ལྷག་གི་ལོ་རྒྱུས་ལ་གོའི་སློབ་སྦྱོང་དང་དེ་ནས་ཞིབ་འཇུག་བྱེད་མཁན་གཅིག་ཡིན་པ་ཡིན་ན།

ཡང་དོ་སྣང་ཡོད་མཁན་ཡིན་ན་དེབ་ཁོ་རང་ལ་ལྟ་བ་ཡིན་ན་གཞི་ནས། ད་ལྟ་དེའི་གོང་དུ་བྲག་ཁ་ལགས་གསུངས་སོང། ཁ་སང་དཔལ་ལྡན་སྲིད་སྐྱོང་གིས་ད་ག་རང་གསུངས་གི་འདུག། ད་གཟའ་སྤེན་པ་དང་གཟའ་ཉི་མ་དེ་ཚོ་ལ་དེབ་དེ་གང་ལ་གང་འཚམ་ཞིག་ཀློག་པ་ཡིན་ད་ང་རང་ལ་ཕན་ཐོགས་ཆེན་པོ་ཞེ་པོ་བྱུང་སོང། ད་འདི་སྒང་ནས་ང་ཚོས། ད་གནས་ཚུལ་མང་པོ་ཅིག། གསལ་པོ་ཤེས་ཐུབ་ཀྱི་འདུག་ཟེར་ནས་དེ་ནས་གསུངས་གི་འདུག་ལ། ད་དོ་སྣང་ཅན་མང་པོ་ཅིག་ཡོད་ད་ག་རང། ད་གསུངས་གི་འདུག་དེ་གཅིག་དེ། དེབ་ཁོ་རང་ཏི་ཡིས་ཟེར་གྱི། ང་ཚོ་རྒྱུན་ལྡན་གྱི་དེབ་མ་ཡིན་པ་སྤྱི་དང་སྐུ། ད་སྤྱི། གཅིག་གི་དཔེ་བྲིས་སོང་ན་དྭངས་གཙང་མང་པོ་ཡོང་གི་ཡོད་དེ་ཡིན་ནའང་དེ་སྔ་མི་བྲིས་པས་ཀྱིས།

ཐོག་ལ་ཡིན་པའི། ཐུགས་འགན་གཙོ་བོ་བཞེས་གནང་མཁན་དེ་བོད་ནང་ལོགས་ནས་ནི་ཡིན་པ་ཟེར་བྱས་གསུངས་སོང་ཞུས་ཙང་བོད་ནང་ལོགས་ལ་ད་པར་སྐྲུན་གནང་ཡག་ལ་འགོག་རྐྱེན་ཡོད་པའི་དབང་གིས་ནི་རྒྱ་གར་གྱི་བཙན་བྱོལ་སྤྱི་ཚོགས་ནང་ལོགས་ལ་པར་སྐྲུན་གནང་པ་ཅིག་ཆགས་ཀྱི་ཡོད་ན་ད་ཕྱག་དེབ་སྟོད་ཆ་སྨད་ཆ་དེ་ཐོག་མར་བོད་ནང་ལོགས་ནས་ནི་རྩོམ་སྒྲིག་གནང་ཡག་གི་དགོངས་པ་དེ་རྒན་ལགས་གང་འདྲས་སེ་བྱུང་ཡོད་ན་དེའི་བྱུང་རིམ་དང་འབྲེལ་ཡོད་ཀྱི་གནས་ཚུལ་ང་ཚོ་སྔོན་ལ་ངོ་སྤྲོད་ཞིག་གནང་རོགས་གནང།

ད་བརླག་འགྲོ་བའི་ཉེན་ཁ་མེད་མི་སྲིད་པ་དེ་འདྲ་བྱུང་ནས་ཡིན་ས་མ་རེད་དེ་གཅིག་དེ། ད་ང་ཚོ་ཚང་མ་ཡུལ་ལ་མ་བལྟས་བས་ཁོ་པར་སྐྲུན་གྱི་འགྲེམས་སྤེལ་གྱི་གཅིག་བྱས་པ་ཡིན་ན། ལོ་རྒྱུས་དང་ནི་ཁོ་རང་བརྟན་པོ་གནས་དེ་བ་ལ་ཕན་ཐོགས་ཆེན་པོ་ཡོད་དེ་པ་ནས་ཚིག་གཅིག་དང། ལྷག་པར་དེ་ང་ཚོ་མི་ཡིན་ན་འདྲ་བལྟས་བས་ན་བལྟས་བས། ད་ཉི་མ་གཅིག་གི་སྔོན་ལ་པར་སྐྲུན་བྱེད་ཐུབ་པ་ཡིན་ན་ཡང་ཁོ་རང་གི་བྱ་བ་དེ། ད་ཉི་མ་གཅིག། ད་ཉི་མ་གཅིག་གི་ཁོ་རང་བྱ་བ་ཐོབ་པ་གཅིག་ཐུབ་པ་ན་འོ་དེ་འདྲའི་ཆགས་འགྲོ་གི་འདུག་དེ་གཅིག་དེ། དེ་ཚོ་ཕར་འགྱངས་བསྡད་ན་ཞེ་དྲག་ཕན་ཐོགས་རང་མེད་བ་ཡིན་དེ། ད་ཁོ་ད་ཉི་མ་དེ་རང་འགྲོ་སོང་དེ་ཁོ་རང་གི་བྱ་བ་གཅིག་ཐུབ་ཡག་གི། ད་ཁོ་ཚོས་སྐད་ཆ་དེ་ཚོ་ག་ཚད་མང་པོ་བྱ་བ་གཅིག་ཐུབ་ཡ། འོ་དེ་བྱས་ཏེ་གང་ལྟར་ཀྱང་དེ་ཚོ་ལ་ཕ། ཕ་འགྱང་མ་བྱས་ནས་ངང་སྒུག་མ་བྱས་ནས་ལམ་སང་པར་སྐྲུན་བྱེད་ཡ། བ་འོ་དེ་འདྲས་ཀྱི་རེ་རེན་བླངས་ན། ལགས་སོ་ལགས་སོ་རྒན་ལགས་ཡང་བཞུགས་སྒར་ཁུལ་དུ་པར་སྐྲུན་དང་འགྲེམས་སྤེལ་གནང་པའི་སྐྱབས་མགོན་ཀིརྟི་སྐུ་ཕྲེང་བཅུ་གཅིག་གི་འཁྲུངས་གཞིས་ཀྱི་ངག་རྒྱུན་ལོ་རྒྱུས་གཡས་འཁྱིལ་དུང་གི་སྒྲ་དབྱངས་ཞུ་བ་གི་ཕྱག་དེབ་འདི་ནང་ལོགས་ལ་ཡིན་པས་ན་ད་གཙོ་བོ་འདི་ནི་ཀིརྟི་རིན་པོ་ཆེའི་ད་སྐུ་ཕྲེང་རིམ་བྱོན་འདི་ངོ་སྤྲོད་གནང་པའི་ཐོག་ནས་འཁྲུངས་ཡུལ་གྱི་ས་གནས་ཀྱི་གནས་ཚུལ་ཡིན་ནའི་ལས་ཞིབ་ཚགས་པོ་ཞེ་པོ་ཅིག་འདི་ནང་ལོགས་ལ་བཀོད་གནང་ཡོད་ས་རེད་ངས་ད་ལྟ་ཕྱག་དེབ་འདིའི་དཀར་ཆག་འདི་ག་མཇལ་ཡག་བྱུང་ལ་པར་སྐྲུན་གྱི་ད་སྔོན་གླེང་དེ་ལས་ཏོག་ཙམ་མཇལ་ཡག་བྱུང། ཞུས་ཙང་འདིའི་བརྒྱུད་རིམ་ནང་ལོགས་ལ་ཡིན་པས་ན། དངོས་གནས་ཕྱག་དེབ་འདིའི་དཀར་ཆག་ཏོག་ཙམ་མཇལ་བ་ཙམ་གྱིས་ལྟ་འདོད་ཤུགས་ཆེན་པོ་ཅིག་སྐྱེ་ཡོང་གི་རྒན་ལགས་ཀྱིས་ང་ཚོ་ཡང་ངོ་སྤྲོད་གནང་སོང་ལ་ད་ཕྱག་དེབ་དབུ་འབྱེད་འདིའི་ཐོག་ལས་ངོ་སྤྲོད་གནང་ཡ་ལ་གཙོ་གཅིག་དེ་ཡིན་པས་ན་འདི་ནི་ཀིརྟི་རིན་པོ་ཆེ་ད་སྐུ་ཕྲེང་རིམ་བྱོན་གྱི་ལོ་རྒྱུས་ཙམ་མ་ཡིན་པ་ས་གནས་ད་མདོ་སྨད་ཁུལ་གྱི་ས་ཆ་མང་པོ་ཞེ་པོ་ཅིག་དང་འབྲེལ་བ་ཆགས་ཀྱི་ཡོད་དུས་ས་གནས་ཀྱི་གནས་སྟངས་ཡིན་ནའི་ལས་འདིའི་ནང་ལོགས་ལ་ངོ་སྤྲོད་ཞིབ་ཚགས་པོ་ཞེ་དྲག་ཅིག་གནང་ཡོད་རེད་ལ་ཞུས་ཙང་རྒན་ལགས་ནི་ཕྱག་དེབ་འདིའི་ནང་གསེས་ཀྱི་དབྱེ་བ་དང་ནི་ཀིརྟི་སྐུ་ཕྲེང་བཅུ་གཅིག་བར་གྱི་ད་འཁྲུངས་གཞིས་ཀྱི་ངོ་སྤྲོད་གནང་ཡོད་པ་འདིའི་ནང་ལོགས་ལ་ལེའུ་སོ་སོ་སོའི་ནང་དོན་མ་འདྲ་དང་དེ་གས་ག་རེ་ག་རེ་ཡོད་མེད་ཅིག་ང་ཚོ་ཡང་མདོར་བསྡུས་ཀྱི་ངོ་སྤྲོད་ཞིག་གནང་རོགས་གནང། གནང་ལ་ཟེར་བ་ན་ད་འཁྲུངས་གཞིས་ཀྱི་ངག་རྒྱུན་ལོ་རྒྱུས་གཡས་འཁྱིལ་དུང་གི་སྒྲ་དབྱངས་ཟེར་ཡས་དེ་ལ་ད་རྩ་བའི་ལེའུ་བཅུ་གཉིས་བྱེད། ད་ལེའུ་བཅུ་གཉིས་དེ་ད་ནི་དང་པོ་ད་ལེའུ་དང་པོ་དེ་བོད་གི་སྣོད་བཅུད་ཆགས་སྟངས་གི་ད་ལོ་རྒྱུས་སྤྱི་བཤད་ནང་ཞིག་རེད་བོད་ཁམས་སྤྱི་ཡོངས་ཀྱི་ད་ནི་དང་པོ་སྣོད་ཆགས་སྟངས་དང་དེ་ནས་བཅུད་ཆགས་སྟངས་ད་ད་མདོར་ན་བོད་གི་སྣོད་བཅུད་ཆགས་སྟངས་ལོ་རྒྱུས་སྤྱི་བཤད་ཀྱི་རིམ་པ་ནང་གཅིག་བྱེད།

ཧ་ཅང་གི་དཀོན་པོ་ཡིན་པ་དེ་ཡང་ང་དེབ་གང་འཚམ་མང་པོ་ལྟ་མཁན་ཅིག་ཡིན་པའི་ཆ་ནས་ལྟ་བ་ཡིན་ན་དེ་ཕལ་ཆེར་གསལ་བོ་དཔེ་གསལ་བོ་རེད་དེ་འདྲའི་ཧ་ཅང་གི་དཀོན་པོ་འདྲ་བོ་གཅིག་ཆགས་ཡོད་རེད་དེ་བཞིན་དུ་དེ་ནས་ད་གཅིག་རེད་དེ་ནས་ལྟ་འདི་ད་གཞན་པ་གཅིག་དེ་ད་ལྟ་གོང་དུ་གྲྭ་བ་ལགས་གསུང་དང་ཁོ་རང་ནང་སྟོང་རོགས་གཅིག་ཡོད་ཡིན་ན། ད་རིན་པོ་ཆེ་གི་སྐུ་ཕྲེང་སོ་སོ་གི་དཔེར་ན་ངས་ད་གོང་ནས་ཞུས་ཡོད་བླ་མ་གི་རྣམ་ཐར་དེ་ཕར་བ་དང་དེ་ནས་བླ་མ་གི་འཁྲུངས་ས་དེའི་རྒྱབ་ལྗོངས་གི་སྐུ་སྤྱི་མཚོ་བོའི་ལོ་རྒྱུས་དེ་གཙོ་བོ་བྱས་ནས་བྲིས་བཞག་པ་ཡིན་ཏེ་དེ་དེ་སྔ་གི་སྐུ་བླ་མ་དང་འབྲེལ་བའི་རྣམ་ཐར་ལོ་རྒྱུས་འབྲི་སྟངས་དེ་ཚོ་མ་འདྲ་བ་འདྲ་བོ་གཅིག་ཆགས་ཡོད་རེད་ད་འབྲི་སྟངས་དཔེ་ན། ད་རིན་པོ་ཆེ་སྐུ་ཕྲེང་དང་པོ་དེ་ད་རྒྱལ་མོ་ཚ་བ་རོང་ལ་འཁྲུངས་པ་རེད་ད་དཔེར་ན་དཔེ་མཚོན་འདིའི་སྟེང་ནས་ཞུས་ན་རེ་རེ་རེ་ཞུས་ན་ངའི་དུས་ཚོད་ཡོད་པ་མ་རེད་ད་ད་དཔེར་ན་སྐུ་ཕྲེང་དང་པོ་དཔེ་མཚོན་སྟེང་ནས་ཞུ་བ་ཡིན་ན། ད་སྐུ་ཕྲེང་དང་པོ་དེ་རྩ་བའི་འཁྲུངས་གཞིས་མདོ་སྨད་ལྷོ་རྒྱུད་ཀྱི་རྒྱལ་མོ་ཚ་བ་རོང་ལ་འཁྲུངས་བ་རེད། དེ་རྗེས་དེ་སྐུ་ཕྲེང་དང་པོ་གི་འཁྲུངས་གཞིས་ཀྱི་ལོ་རྒྱུས་ངོ་སྤྲོད་བྱེད་པའི་སྐབས་ལ། ད་དང་པོ་རྒྱལ་མོ་ཚ་བ་རོང་ཟེར་བའི་དེ་མིང་གི་འགྲེལ་བཤད་དང། ཨ་ནེ་རྒྱལ་མོ་ཚ་བ་རོང་ཟེར་བའི་མིང་དེའི་ཁྱབ་ཁོངས་ལ་ཡུལ་ལུང་ག་ཚད་ཅིག་བསྡུ་གི་ཡོད་མེད། དེ་དང། དེ་ནས་རྒྱལ་མོ་ཚ་བ་རོང་ཟེར་དེ་རྗེ་དང་འབངས་ཀྱི་བྱུང་སྟངས་གི་ལོ་རྒྱུས་དང། ད་རྗེ་དང་འབངས་བྱུང་སྟངས་གི་ལོ་རྒྱུས་མང་ཞིག་དེ་དང་ནི། ཡུལ་ཁམས་དེ་ལ། ང་ཚོས་ཆོས་སྤྱི་དང་དེ་ནི་གྲུབ་མཐའ་རིས་མེད་ཀྱི་བསྟན་པ་དང་དགོན་པ་བྱུང་སྟངས་གི་ལོ་རྒྱུས། དེ་རྗེས་དེ་ད་ལྟའི་གང་ནས་ཁོ་ད་རྩ་བའི་ས་ཁུལ་ད་ནང་གསེས་ཀྱི་ས་ཁུལ་རིམ་པ་མ་འདྲ་བ། ད་ས་ཁུལ་ཟེར་ན་ལས་ཚན་མ་འདྲ་བ་འགའ་ཞིག་ཆགས་སོང་བ་དེ་ཚོ་དང་ནི་ཡུལ་ཁམས་སྤྱི་ཡོངས་ཀྱི་ལོ་རྒྱུས་གསལ་བོ་འདྲ་བོ་ཅིག་ཆགས་འགྲོ་གི་འདུག་དེ་རེད། དེ་ནས་ད་གཞི་ནས་ད་གཅིག་མཚོ་གོ་རང་ཨ་ཏི་ཡུལ་ཁམས་དེ་ཡུལ་ལུང་དེ་སྤྱི་ཡོངས་ལོ་རྒྱུས་ནང་དུ་ད་གསལ་པོ་ངོ་སྤྲོད་བྱས་ཟིན་པའི་རྗེས་ནས་གཞི་ནས་ད་རིན་པོ་ཆེ་སྐུ་ཕྲེང་དང་པོ་དེ་འཁྲུངས་ས་རྒྱལ་མོ་ཚ་བ་རོང་གི་ས་ཁུལ་ག་པ་ལ་འཁྲུངས་པའི་ས་ཁུལ་དེ་དང་ལྷག་པར་དུ་ད་ང་ཚོ་ཡིན་ན་ག་རེ་ཟེར་བ་ད་གདུང་རྒྱུད་ཀྱི་བྱུང་ཁུངས་གཅིག་དེ་ན་རིན་པོ་ཆེ་གསུངས་དེ་གཏན་ཚིགས་སྐབས་ལ་གསུངས་སོང་དཔེར་ན་ང་ཚོ་མདོ་སྨད་ཕྱོགས་ཀྱི་ཡུལ་ལུང་ག་པ་ཞིག་ལྟ་བ་ཡིན་ན་ཡང་ཞིང་གི་སྤྱི་ཡོངས་དེ་ཆ་ཚང་བ་དབུས་དང་གཙང་དང་ཡར་གཏུགས་བསྡད་པ་མ་གཏོགས།

མི་གཅིག་གི་བོད་ཁམས་ཆ་ཚང་ལོ་རྒྱུས་དེ་འདྲའི་བཟོ་ཐུབ་ཡ་ཡོད་མ་རེད་དེ་བྱས་ཏེ། ད་དཔེར་ན་ཁམས་ལ་འཁྲུངས་པའི་བླ་མ་ཆེན་པོ་དེ་ཚོ། ད་སྐུ་ཕྲེང་མང་པོ་ད་ཁམས་ལ་འཁྲུངས་མཁན་གྱི་བླ་མ་ཆེན་པོ་དེ་ཚོ་ཡང་ཁམས་ཤུགས། ད་ཡུལ་ལུང་དེ་དང་དེ་ལ་ད་གཙོ་བོ་རྩོམ་སྟངས་དང་འབྲི་སྟངས་ད་རྣམ་པ་འདི་འདྲའི་སྟེང་ནས་བྲིས་པ་ཡིན་ན། ཁམས་ཕྱོགས་ཡུལ་ལུང་ཡུལ་ལུང་དེ་ཡུལ་ལུང་མིག་གིས་ཅི་ད་ག་རེ་ཟ། ཅེས་ཡུལ་ལུང་སྤྱི་ཡོངས་ལ་ཁྱབ་པའི་གནས་ཚུལ་ཆ་ཚང་ཞིག་ཤེས་ཐུབ་པ་ཅིག་ཁམས་སྟོད་སྨད་ད་ལྷོ་ཕྱོགས་བྱང་ཕྱོགས་ད་ནུབ་ཕྱོགས་གང་ཁམས་ཡུལ་ལུང་སྤྱི་ཡོངས་ལ་ཁྱབ་པའི་ད་ལོ་རྒྱུས་ཡང་རང་ཅིག་མཐོང་ཡོང་བ་འདྲ་བ་ཅིག་དེ་ནང་བཞིན་དབུས་དང་གཙང་ལ་ཞུ་བ་ཡིན་ན་ཡང་དེ་ནི་བླ་མ་ཆེན་པོ་དང་བླ་མ་རིགས་གཅིག་དེ་མང་མང་ཆེ་སྐུ་ཕྲེང་མང་ཆེ་བ་དབུས་ལ་འཁྲུངས་མཁན་དང། རིགས་གཅིག་དང་མང་ཆེ་གཙང་བ་ལ་འཁྲུངས་མཁན་དེ་འདྲའི་ཡིན་ངོ་ད་དེ་ཚོ་ཡིན་ན་དེ་འདྲའི་བྲིས་པ་ཡིན་ན། སོ་སོ་སོ་སོ་ནས་འགན་འཁྲི་བླངས་དེ་འདྲའི་བྲིས་བྲིས་གནང་ཡོང་བ་ཡིན་ན། བོད་ཁམས་སྤྱི་ཡོངས་ལོ་རྒྱུས་དེ་ང་ཚོ་བམ་ཤེས་དང་སྤྱི་ཤེས་མ་ཡིན་པ་ཧ་ཅང་གི་ཞིབ་ཅིང་ཕྲ་བ། གཅིག་ཁོ་ཁྱིམ་ཚང་གྲས་གཅིག་གི་གནས་སྟངས་ནས་བཟུང་སྟེ།

དབུ་འབྱེད་ཀྱི་མཛད་སྒོའི་ཐོག་ལ་ཕྱག་དེབ་འདི་ངོ་སྤྲོད་གནང་པའི་བརྒྱུད་རིམ་ནང་ལོགས་ལ་ཡང་གསུང་ཡག་ཅིག་འདི་ད་རེས་ད་པར་སྐྲུན་གནང་པའི་ཕྱག་དེབ་འདི་ཡང་ལོ་རྒྱུས་ལ་སློབ་སྦྱོང་བྱེད་མཁན་ཙམ་མ་ཡིན་པར་ལོ་རྒྱུས་ལ་ཞིབ་འཇུག་གནང་མཁན་ཚོར་ཡིན་ནའི་ལས་དཔྱད་གཞི་རྒྱུ་ཆ་ཅིག་ནི་ཆགས་ཀྱི་ཡོད་པ་ཅིག་གསུངས་སོང། དེ་བཞིན་ཡང་རྩོམ་སྒྲིག་གནང་སྟངས་འདི་ཁྱད་ཆོས་ལྡན་པའི་ནི་ལས་ཡིག་ཐོག་ལ་མེད་པའི་ངག་རྒྱུན་ལོ་རྒྱུས་མང་པོ་ཞེ་ཅིག་ནི་ད་རེས་ཀྱི་ཕྱག་དེབ་འདིའི་ནང་ལོགས་ལ་བསྡུ་རུབ་གནང་ཡོད་ས་རེད་བ། བྱས་ཙང་ཕྱག་དེབ་འདིའི་མཚན་ལ་ཡིན་ནའི་ལས་འཁྲུངས་གཞིས་ཀྱི་ངག་རྒྱུན་ལོ་རྒྱུས་ཞེས་བྱས་འདུག་སེ་ཅིག་རྣམ་པ་གཅིག་གི་ཆགས་ཀྱི་ཡོད་རེད། ཕྱག་དེབ་འདི་ལྟར་རྩོམ་སྒྲིག་གནང་པའི་སྐབས་ལ། ཡིག་ཐོག་གི་ལོ་རྒྱུས་དང་རྣམ་ཐར་རྐྱང་པ་མ་ཡིན་པར་ད་ངག་རྒྱུན་ལོ་རྒྱུས་ཞུ་དུས་ཀ་ནས་ངག་རྒྱུན་དེ་ལས་ང་རང་ཚོའི་སྤྱི་ཚོགས་ནང་ལོགས་ལ་ཡང་གལ་ཆེན་པོ་ཞེ་དྲག་ཅིག་གི་ཆགས་ཀྱི་ཡོད་རེད་བ། བྱས་ཙང་དེ་ནི་ཀིརྟི་རིན་པོ་ཆེའི་སྐུ་ཕྲེང་རིམ་བྱོན་གྱི་ད་ས་གནས་སོ་སོ་སོའི་ནང་ལོགས་ལ་ངག་རྒྱུན་གྱི་ལོ་རྒྱུས་མང་པོ་ཅིག་ཡོད་རེད་བྱས་ཙང་རྩོམ་སྒྲིག་གནང་མཁན་གྱི་ངོས་ནས་ས་གནས་དེ་ག་རང་ལ་ཕེབས་བྱས་རྗེས་ངག་རྒྱུན་ལོ་རྒྱུས་དེ་གའི་བསྡུ་རུབ་གནང་ཡོད་ས་རེད་བ། དེ་ཡིན་ན་ཡང་རིན་ཐང་ཆེན་པོ་ཞེ་གཅིག་རེད་བསམ་པས་ད་རུང་ལྟ་བས་ན་ད་ལྟ་གོང་དུ་འདྲ་བ་ལ་གཅིག་ད་གསུངས་སོང་དཔེར་ན་འཁྲུངས་གཞིས་ཀྱི་ངག་རྒྱུན་ལོ་རྒྱུས་ཡིད་ཀྱིས་གཏོང་དགོས་འདྲ་ཡང་ཟེར་ཡོད་དེ། ལོ་རྒྱུས་ལ་རོགས་སྐྱོར་བྱེད་མཁན་ལྕོགས་མ་མ་ཡིན་པར་ལོ་རྒྱུས་ཞིབ་འཇུག་བྱེད་མཁན་ལའང་ཡོད་དགོས་སྐྱེས་གཅིག་ཕན་ཐོགས་ལྡན་པ་ཡོད་ས་རེད་ཟེར་ཅིག་གསུང་གི་འདུག་ད་རང་ངས་བཤད་ཡིན་སེམས་གཏིང་ནས་དངོས་གནས་དེ་རང་བསམ་གྱི་འདུག་དེ་ནས་ང་དེབ་ཁོ་རང་ཡང་ཆ་འདི་ལ་རྩོམ་སྒྲིག་བྱེད་ཀྱི་སྐབས་དེ་དེབ་མགོ་མཇུག་ཆ་ཚང་ལ་ཡང་ཆ་བལྟ་ཞུ་དག་ཐོག་མ་ཅི་འདི་ལ་ཡང་ང་ཚོ་ལས་ཀ་གཅིག་གོ་སྐྱ་མ་ཟེར་ན་ཕ་མ་མང་པོ་ཞིག་བྱས་ཡོད་རེད།

ལུང་པ་སོ་སོ་དང་དེ་ནས་གྲོང་པ་སོ་སོ་དང་དེ་ནས་ཁྱིམ་རྒྱུད་སོ་སོ་དང་མི་གི་སྤྱི་ཚོགས་ཀྱི་སྟངས་རིམ་གྱི་གནས་ཚུལ་ངོ་མ་འོ་དེ་ག་ནས་ཡིན་པ། དེ་བྱིངས་འོ་དེ་ལྟ་བས་ན་དེ་ཡང་གཅིག་ཆོས་ལུགས་ཀྱི་སྟེང་ནས་ཆབ་སྲིད་ཀྱི་སྟེང་ནས་ཐ་ན་ཆོས་ཆབ་སྲིད་གང་དང་ཡང་མ་འདྲེས་པ་མི་ཁོ་རང་གི་འབྱུང་ཁུངས་ཀྱི་དེ་རྒྱུད་པ་དང་བཅས་པ་ཆ་ཚང་ལ་ཞིབ་འཇུག་བྱེད་དགོས་ཡོད་ན་དེ་ཡིས་ཟིན། ཁག་པོ་འདྲ་བོ་གཅིག་ཡོད་པ་རེད།

ཡིག་ཐོག་གི་རྣམ་ཐར་དང་ལོ་རྒྱུས་རྐྱང་རྐྱང་མ་ཡིན་པར་ངག་རྒྱུན་མང་པོ་ཞིག་བསྡུ་རུབ་གནང་ཟེར་ཟེར་ཏེ། ད་ཕྱག་དེབ་ཁོ་རང་གི་རིན་ཐང་ཟེར་ན་འདྲ། ད་ཁོ་རང་གི་ཐུན་མོང་མ་ཡིན་པའི་ཁྱད་ཆོས་འདྲ་བོ་གཅིག་ངོས་འཛིན་བྱེད་ཀྱི་ཡོད། ད་དཔེར་ན་ང་ཚོ་ཡིག་ཐོག་ལ་ཡོད་བསྡད་པ་དང། དེ་ནས་རྣམ་ཐར་དུ། ད་ཉར་བསྡད་པ་ནི་ད་ལྟ་སློབ་སྦྱོང་བྱེད། ད་དེ་རིང་སློབ་སྦྱོང་བྱེད་མ་ཐུབ་པ་ཡིན་ན་སང་ཉིན་སློབ་སྦྱོང་བྱེད་ཐུབ་པ་དང། དེ་རིང། ད་ད་ལོ་མ་ཐུབ་པ་ཡིན་ན་ལོ་རྗེས་མ་ཐུབ་པ་འདྲ་བོ་གཅིག་རེད། ཡིན་ནའང་ལྷག་པར་དུ་ང་ཚོ་ངག་རྒྱུན་གྱི་ལོ་རྒྱུས་བསྡུ་སྒྲིག་བྱེད་དགོས་པ་དེ་གོང་དུ་རང་ཁ་ལགས་གསུངས་པ་ནང་བཞིན། ང་ཚོ་དེ་རིང་མི་སྣ་གཅིག་གི་ཁ་ནས་ངག་རྒྱུན་དེ་ལེན་མ་ཐུབ་པ་ཡིན་ན། དེ་མི་སྣ་དེ་སང་ཉིན་མེད་འགྲོ་བའི་ཉེན་ཁ་ཏན་ཏན།

ད་ད་ལྟ་ང་ཚོ་ཡིག་ཐོག་དང་རྣམ་ཐར་ནས་གསལ་ཁ་མེད་པ་གཅིག་མང་པོ་གཅིག་ངག་རྒྱུན་ཁོ་རང་གི་ཐོག་ནས་གསལ་ཁ་འདྲ་བོ་ཡོད་པ་བཟོ་ཡོང་དུས། དེ་ལོ་རྒྱུས་ཁོ་རང་ཏན་ཏིག་རིན་ཐང་ལྡན་པ་འདྲ་བོ་ཞིག་ཆགས་དུས་ད་ལྟ་ཁོ་ཚོས་འདི་འདྲའི་རྩད་གཅོད་ཅིག་མ་བཏང་ནས་ལོ་བཅུ་བཅོ་ལྔ་ཅིག་འགྲོ་བ་ཡིན་ན། མ་ད་ལྟ་ང་ཚོས་ཁོ་ད་མི་རབས་གསར་རྙིང་གི་བར་གྱི་ཐི་ཀ་ཟེར་ན་འདྲ་དེ་བར་ཐག་རིང་པོ་རྒྱང་རིང་པོ་ཆགས་སོང་ན་ད་ལྟ་ང་ཚོ་ངག་རྒྱུན་ད་རྩད་གཅོད་བཏང་གི་ཡིན་ཟེར་ན་ཡང་རྩད་གཅོད་བཏང་ས་སྐད་ཆ་དྲི་ས་ཀྱི་མི་ཁོ་རང་མ་རག་གི་དཀའ་ངལ་ཅིག་ཡོང་གི་འདུག་ཨ་དེ་གཅིག་དེ་ད་ངག་རྒྱུན་གྱི་ལོ་རྒྱུས་འདི་རིན་ཐང་ཆེན་པོ་རེད་ལ་ལྷག་པར་དུ་ཁོ་རང་ཚོའི་རྩད་གཅོད་ངག་རྒྱུན་འཚོལ་ཞིབ་གནང་སྟངས་དེ་ཡང་མི་འདྲ་བ་ཞིག་སྟེང་ནས་འཚོལ་ཞིབ་གནང་ཤག་ད་འཚོལ་ཞིབ་གནང་བ་དེ་སྔར་ང་ཚོས་གོང་དུ་ཞུས་པ་ནང་བཞིན་ཡིག་ཐོག་ནས་གསལ་ཁ་མེད་པའི་གནས་ཚུལ་མང་པོ་ཞིག་ངག་རྒྱུན་གྱི་སྟེང་ནས

བསྡུ་རུབ་གནང་ཡ་དང་ཡིག་ཐོག་ལ་ཡོད་པའི་ཅིག་གི་དཔྱད་གཞིའི་ཡིག་ཆ་དེ་ཚོ་བསྡུ་རུབ་གནང་བྱས་རྗེས་ནི་ཟུང་འབྲེལ་གནང་ཡ་དེ་ལས་གནད་འགག་ཅིག་རེད་ལ་དེ་ནང་བཞིན་ང་རང་ཚོ་ནི་བོད་ཀྱི་བླ་མ་དང་དེ་ནང་བཞིན་སྐྱེ་བོ་དམ་པ་མང་པོ་ཅིག་གི་རྣམ་ཐར་རྒྱས་བསྡུས་ནི་མང་པོ་ཅིག་གི་བྱུང་ཡོད་རེད་ལ་ཁག་ཅིག་ཡིན་པའི་ད་ལྟ་ང་ཚོས་ཅིག་གི་རྒྱས་པ་མཇལ་ཡ་ཡོད་རེད་བསྡུས་པ་མཇལ་ཡ་ཡོད་པ་ཅིག་རེད་ཡིན་ནའི་ལེ་ད་རྒན་ལགས་ཀྱིས་ང་ཚོའི་ལེ་ཚན་འདིའི་ནང་ལོགས་ལ་ད་བོད་ཀྱི་ཕུལ་བྱུང་མི་སྣ་མང་པོ་ཅིག་གི་ངོ་སྤྲོད་གནང་ཡོད་དུས་རྒན་ལགས་ཀྱིས་གཅིག་གི་བོད་ཀྱི་སྐྱེས་བུ་དམ་པ་མང་པོའི་ལོ་རྒྱུས་ལ་ཞིབ་འཇུག་གནང་བ་དེ་གའི་ཐོག་ནས་ད་ང་རང་ཚོ་གཅིག་གི་བོད་ཀྱི་བླ་མའི་སྐུ་ཕྲེང་རིམ་བྱོན་ད་ཡང་སྲིད་ངོས་འཛིན་ཞུ་ཡ་དང་དེ་འདྲའི་ཐོག་ནས་གཅིག་གི་འཁྲུངས་གཞིས་དང་འབྲེལ་བ་ཡོད་པའི་ལོ་རྒྱུས་ཞིབ་ཚགས་པོ་བཀོད་པའི་ཕྱག་དེབ་དེ་སྔ་ཡང་མང་ཉུང་འདྲ་ཞིག་བྱུང་ཡོད་ན་རྒན་ལགས། ད་ལྟ་ད་ལྟའི་དྲི་བའི་ངེས་ཅན་དེ་ལན་མ་ཞུས་གོང་ནས་ང་ཚིག་གཅིག་གོང་དུ་སྒྲོལ་དཀར་ལགས་གསུངས་ཟེར་དེ་གོང་ནོར་མ་གཅིག་ད་ལྟ་གོང་དུ་སྒྲོལ་དཀར་ལགས་གསུངས་པ་ནང་བཞིན་རྩ་བའི་དངོས་གནས་དྲང་གནས་ཀྱི་ངག་རྒྱུན་གྱི་ལོ་རྒྱུས་དེ་ད་དེ་སྔ་ཡིན་ད་ང་རང་སོ་སོ་ཡིན་ན་དེ་སྔ་ད་བསམ་མ་ཤེས་པ་ཟེར་ན་འདྲ་ལོ་ཆུང་བའི་སྐབས་ལ་ངག་རྒྱུན་གྱི་ལོ་རྒྱུས་ལ་དེ་འདྲའི་ད་རིན་ཐང་མི་ངེས་ནོ་གཅིག་ཡིན། ཡིན་ནའང་དེ་ཡིས་ད་གཞི་ནས་ཅི་ད་དེ་ཚེ་འདྲ་མི་འདྲ་ཧ་གོ་དེ་ནས་བསམ་བློ་བཏང་ཡོང་དུས་ངག་རྒྱུན་གྱི་ལོ་རྒྱུས་དེ་ཧ་ཅང་གི་གནད་འགག་ཆེན་པོ་ཡིན་པ་སེམས་གཏིང་ནས་ཅིག་ངེས་པ་ནོ་གཅིག་ར་དེ་གཅིག་དེ་ད་དེ་སྔ་ལོ་མང་པོ་རང་བོད་ནང་ཡོད་མཁན་གྱི་ད་སྐྱ་སེར་རྒན་གཞོན་མང་པོ་གཅིག་ལ་གནད་དོན་མང་པོ་དང་སྐད་ཆ་ཞིབ་པོ་དྲིས་ཡིན་དེ་སྐད་ཆ་དྲིས་སྒྲ་འཇུག་བྱས

མི་རིགས་གཅིག་དུས་སྐབས་གཅིག་གི་ལོ་རྒྱུས་ཀྱི་གནས་སྟངས་དེ་ཡང་ཆབ་སྲིད་དང་དཔལ་འབྱོར་དང་དེ་ནས་སྤྱི་ཚོགས་ཀྱི་མང་པོ་གཅིག་ཁོའི་སྟེང་ནས་གཅིག་མཚོན་ཐུབ་པ་ཞིག་ཡིན་དགོས་འདུག་དེ་གཅིག་དེ་ང་ཚོ་ལོ་རྒྱུས་ལ་སྣང་མེད་བཏང་ཡ་དང་ལྷག་པར་དུ་ངག་རྒྱུན་གྱི་ལོ་རྒྱུས་ལ་སྣང་མེད་བཏང་ཡ་དེ་དཔེ་ནོར་འཁྲུལ་ཆེན་པོ་རོགས་གཅིག་རེད་འདུག་དེ་ལྟར་ཞོར་དུ་ང་རང་གི་སེམས་ཀྱི་སྟེང་གི་ཚོར་བ་རོགས་གཅིག་ཚོར་བ་ཟེར་ན་འདྲ་དང་ངོས་འཛིན་གྱི་ལྟ་སྟངས་རོགས་གཅིག་ཞོར་དུ་ཞུ་བ་ཡིན་གཅིག་དེ་རེད། དེ་ནས་གཉིས་པ་དེ་གོང་དུ་རང་ལ་གསུངས་ཡ་དེ་ནས་གནད་འགག་ཆེ་བ་གཅིག་དེ། ད་དེ་སྔ་ང་ཚོའི་ངོས་ནས་ད་ཁི་སྐྱེས་བུ་ད་སྐྱེས་བུ་དང་བླ་མ་སྐུ་ཕྲེང་རིམ་བྱོན་གྱི་རྣམ་ཐར་མང་པོ་གཅིག་ཡོད་བ་རེད། ཡིན་ནའང་ད་ཡིན་ནའང་ད་ང་ཚོ་ངོས་ནས་དེ་སྔ་རྣམ་ཐར་ང་ཚོ་ད་སྤྱིར་བཏང་གི་ངའི་ག་དུས་ཡིན་རུང་ཞུ་གི་ཡོད་ད་སྔ་མ་རྩོམ་ཡིག་དེ་འདྲ་ནང་བྲིས་མྱོང། རྩ་བའི་སྲོལ་རྒྱུན་གྱི་རྣམ་ཐར་བྲི་སྟངས་དེ་ལ་ཁོ་རང་ཁོ་རང་ལ་ཐུན་མོང་མ་ཡིན་པའི་ཁྱད་ཆོས་ཅིག་ཡོད་བ་རེད་ནང་དོན་འགོད་སྟངས་དང་དེ་ནས་རྩོམ་སྒྲིག་གནང་སྟངས་དང་གསར་རྩོམ་བྱེད་སྟངས་ཆ་ཚང་ལ་ཐུན་མོང་མ་ཡིན་པའི་ཁྱད་ཆོས་ཅིག་ཡོད་བ་དེ་ཡིན་ན་ཡང་ད་དེང་སང་རྩོམ་སྟངས་དང་དུས་ཚོད་དེང་སང་དུས་རབས་ནང་འཚམས་མ་འཚམས་ཟེར་ཡ་འགྲོ་གཅིག་དེ་རིགས་སྐོར་གནས་ཚུལ་དང་ལྟ་ཚུལ་མང་པོ་ཅིག་ཡོང་གི་ཡོད་བ་རེད་ད་ངས་སྔ་མ་ཞུས་མྱོང་ད་དེ་བསྐྱར་དུ་མ་དགོས་བ་ཞིག་དེ་བྱས། ཡིན་ནའང་ད་དེ་སྔ་ད་རྣམ་ཐར་ནང་དེ་བླ་མ་མང་པོ་ཅིག་གི་རྣམ་ཐར་བྲིས་ཡོང་དུས། ད་བླ་མ་ཁོ་རང་གི་ཆོས་ཕྱོགས་ཀྱི་མཛད་པ་དང་ད་དེ་འདྲའི་སྐྱོང་བ་དང་ནི་འགྲོ་སོང་བ་མ་གཏོགས་ཐ་ན། ད་དེང་སང་ང་ཚོ་ཞིབ་འཇུག་བྱས་པ་ཡིན་ན་དཔེར་ན་ད་བླ་མ་གི་རྣམ་ཐར་ཆེན་པོ་ཤོག་བུ་ལྔ་བརྒྱ་དྲུག་བརྒྱ་བདུན་བརྒྱ་དེ་འདྲའི་གཅིག་ཡོད་ཀྱི་དབང་དུ་བཏང་རུང་ད་དེ་འདྲའི་རྣམ་ཐར་ཆེན་པོ་ཡིན་གྱི་དབང་དུ་བཏང་རུང། དེའི་རྣམ་ཐར་གྱི་མགོ་ནས་མཇུག་བར་དུ་ད་ཀློག་བྱས་པ་ཡིན་ན་ཐ་ན། བླ་མ་དེས་ད་ཞེ་ས་མ་ཞུས་ན་ཞལ་གྱི་དབྱིབས་ག་འདྲ་ཡིན་མིན་དང། ཨ་ནི་ཁོ་རང་གི་རྒྱུན་གྱི་ད་མི་གཅིག་གིས་ས་ལ་བཞག་པའི་ཁོ་རང་གི་གཤིས་ཀ་ག་འདྲ་ཡིན་མིན་དང། ཨ་ནེ་གཅིག་གི་ན་བཟའ་གྱོན་སྟངས་ག་འདྲ་ཡིན་མིན་དང། ཨ་ནེ་གསུང་སྟངས་ག་འདྲ་ཡིན་མིན་དང། ད་ཕེབས་སྟངས་དང་བཞུགས་སྟངས་དེ་འདྲ་ག་འདྲ་ཡིན་མིན། དེའི་སྐོར་དེ་ཁྲིད་བྱ་བ་ཕལ་ཆེར་གྱི་རྣམ་ཐར་ལོ་རྒྱུས་མང་པོ་ནི་ཧ་ཅང་གི་དཀོན་པོ་རེད་ད་ང་ཚོས་རྩད་གཅོད་བཏང་ན་མཚམས་མཚམས་མཚམས་མཚམས་ནས་ཕྲན་བུ་ཕྲན་བུ་ཅིག་འདི་ན་མ་གཏོགས། ཁ་གསལ་བོ་དང་དེ་འདྲའི་སྐོར་བྱ་བ་ཧ་ཅང་གི་དཀོན་པོ་རེད་གཅིག་དེ་རེད། དེ་ནས་གཉིས་པ་དེ་ད་བླ་མ་གི་ད་མཛད་པ་འཕྲིན་ལས་དེ་གཙོ་བོ་བྱས་ནས་གཅིག་འགྲོ་སོང་བ་མ་གཏོགས་དེའི་རྒྱབ་ལྗོངས་ཀྱི་སྤྱི་ཚོགས་དང། ད་ཆབ་སྲིད་ཀྱིས་མཚོན་པའི་ད་གནས་ཚུལ་གཞན་དག་ཏུ་བྲིས་པ་དཔེ་དཀོན་པོ་རེད་ད་རྩ་བ་ནས་མི་ཡོད་ད་མི་ཡོད་ཟེར་ནས་ཞུ་གི་མེད་མ་གཏོགས་ཧ་ཅང་གི་དཀོན་པོ་ཡིན་པ་དེ་གསལ་པོ་རེད་དེ་གཅིག་དེ་ཚོ་ཆ་ཚང་བ་ད་དེ་སྔ་གི་གོ་རྣམ་ཐར་བྲི་སྟངས་དང་གཅིག་རེད་ད་བླ་མ་སྐུ་ཕྲེང་སོ་སོ་གི་རྣམ་ཐར་གི་སྒང་ལ་ད་ད་མང་པོ་གཅིག་གི་རྗེས་འདུས་ལ་མ་ལྟ་བཞིན་ཀིརྟི་གི་བླ་མ་རེད་དེ་རིགས་འཁྲུངས་པ་རེད་འཁྲུངས་ས་གི་ཡིག་ནོར་འདི་དེ་རེད་ཟེར་ཡ་འདྲ་བོ་གཅིག་རོབ་རོབ་གཅིག་ངོ་སྤྲོད་གནང་གི་ཡོད་རེད་མ་གཏོགས་རྩ་བའི་བླ་མ་སྐུ་ཕྲེང་རིམ་བྱོན་གི་འཁྲུངས་ཡུལ་ལ་རྩད་གཅོད་དང་དེ་ནས་ཞིབ་འཇུག་གི་སྟེང་ནས་བྲིས་པའི་ཆེད་རྩོམ་དེ་འདྲའི། ཧ་ཅང་གི་དཀོན་པོ་རེད། ཧ་ཅང་གི་དཀོན་པོ་རིགས་གཅིག་རེད་འདུག་ད་དེ་རྗེས་དེ། ད་དེ་འགའ་དེ་འདྲའི་ད་མི་ཡོད་ད་མི་ཡོད་འམ་ཡང་ན་ཧ་ཅང་གི་དཀོན་པོ་ཡིན་པ་དེ། ད་ད་ལྟ་དེའི་དེབ་འདི་ཡི་ཐུན་མོང་མ་ཡིན་པའི་ཁྱད་ཆོས་དང། དེ་དང་ནི་ཁོ་རང་གི་རིན་ཐང་རིགས་གཅིག་རང་བཞིན། ཡོང་དགོས་ཡོད་འདུག་དེ་འདྲའི་ཅིག་ད་ཡིན་གྱི་རེད་བསམ་གྱི་ཡོད་ལགས་ན། ལགས་སོ། རྒན་ལགས།

དེང་སང་བའི་སྲིད་འཛིན་ས་ཁུལ་གྱི་རྒྱ་ནག་གིས་བཙན་བཟུང་བྱས་པའི་ས་ཁུལ་བྱས་པ་ཡིན་ན་དེང་སང་རྔ་བ་ཁུལ་དང་རྔ་བ་རྫོང་ལ་འཁྲུངས་པ་རེད། དེ་ནས་གཞན་པ་གཅིག་དེ་ཀིརྟི་སྐུ་ཕྲེང་གསུམ་པ་འགྲོ་མགོན་བསྟན་པ་རབ་རྒྱས་ཞུ་བའི་ཁོང་རེད་ཁོང་ད་འཁྲུངས་ས་དེ་ཨ་རིག་རྭ་རྒྱ་ལ་འཁྲུངས་པ་རེད་ཨ་རིག་རྭ་རྒྱ་དེ་དེང་སང་ང་ཚོའི་ད་རྒྱ་ནག་གི་དབྱེ་སྟངས་ལྟར་བྱས་པ་ཡིན་ན་མགོ་ལོག་ཁུལ་དང་དེ་ནས་རྨ་ཆེན་རྫོང་གི་ཁོངས་རེད། དེ་ནས་ཀིརྟི་སྐུ་ཕྲེང་བཞི་པ་ཐོགས་མེད་བློ་བཟང་འཇམ་དབྱངས་དེ་རྨེ་བ་ལ་ཟེར་དེ་ལ་འཁྲུངས་པ་རེད་དེ

དེ་ནས་ཀིརྟི་སྐུ་ཕྲེང་དྲུག་པ་དགེ་འདུན་ཆོས་ཀྱི་དབང་ཕྱུག་དེ། རེ་སྐོང་ལ་འཁྲུངས་པ་རེད་རེ་སྐོང་དང་རེ་སྐོང་གི་སྲས་ཕྱི་མ་དེ་ལ་འཁྲུངས་པ་དེ་དེང་སང་ཡིན་ན་རྨ་ལྷོ་ཁུལ་དང་དེ་ནས་རེ་སྐོང་རྫོང་གང་ལ་རེད་འདུག་ད་ཀིརྟི་སྐུ་ཕྲེང་བདུན་པ་དེ་ཡང་གདན་ས་སྟག་ཚང་ལྷ་མོ་གི་ཉེ་འདབས་དེ་ལ་འཁྲུངས་པ་ཡིན་ཏེ་རྔ་བ་ཁུལ་དང་མཛོད་དགེ་རྫོང་གི་ཁོངས་རེད། དེ་ནས་གཞན་པ་ཀིརྟི་སྐུ་ཕྲེང་བརྒྱད་པ་བློ་བཟང་འཕྲིན་ལས། ཁོང་ད་འཁྲུངས་ས་ཡིན་ན་སྔ་མོའི་སྐད་བྱས་པ་ཡིན་ན་མཚོ་སྔོན་གྱི་རྩེ་གཞུང་ཟེར་དེ་ལ་འཁྲུངས་པ་རེད་དེང་སང་ཡིན་ན་རྨ་ལྷོ་ཁུལ་དང་དེ་ནས་རྩེ་ཁོག་རྫོང་ཟེར། དེ་ལ་རེད། ད་ད་ཀི་ཏི་ཀི་ཁྲན་དགེ་བ་དང་ཀི་ཏི་ཀི་ཁྲན་སྐྱེ་བ་གཉིས་ཆ་ཀི་ཚད་རང་པོ་བཞི་ཡོད་ད་ཕྱི་དྲག་རང་པོ་བཞི་ཡོད་མ་རེད་ད། ཀི་ཁྲན་དགེ་བ་དེ་ཁོ་ད་ཚང་ལྷ་མོ་ཉིན་ད་ཡིན་དེ་དེང་སང་ཀྱི་རྔ་བ་ཁིར་དང་རྫོང་ཁིར་རྫོང་རེད། ད་ཀི་ཁྲན་སྐྱེ་བ་དེ་ཚ་ཁོ་ལག་ཁྲོང་བ་ཡིན་དེ་ད་རྔ་བ་ཁིར་དང་དེ་ནི་རྔ་བ་རྫོང་གི་ཁོངས་རེད། ད་ད་ད་ཀི་ཏི་ཀི་ཁྲན་སྐྱེ་སྐྱེ་བ་དེ་བཟའ་རིགས་ཀྱི་སྟག་མོ།

ངོ་སྤྲོད་གནང་བའི་བརྒྱུད་རིམ་ནང་ལོགས་ལས་ད་འབྲེལ་ཡོད་ཀྱི་གནས་ཚུལ་ཡང་འདིའི་ནང་ལོགས་ལས་ང་ཚོ་ངོ་སྤྲོད་བྱེད་རྒྱུ་བྱུང་སོང་གསུངས་པས་ད་ཡིན་ནའི་རྒན་ལགས་ཡང་ཀིརྟི་ཟེར་བྱས་ཞུ་ཡག་གི་མཚན་འདི་ཡི་གོ་དོན་འདི་ང་ཚོ་ཡང་ངོ་སྤྲོད་གནང་རོགས་གནང་ད་དེའི་དག་ཆའི་ཐོག་ནས་ཡང་བྲིས་སྟངས་མ་འདྲ་བ་དེ་ཡོད་ས་རེད་ཡིན་ནའི་ལས་འདི་གས་ཀྱི་ད་ཀིརྟི་ཟེར་བྱས་བྲིས་སྟངས་ཀྱི་དག་ཆ་འདི་ཡིན་པས་ནི་གཅིག་གྱུར་ག་འདྲ་སེ་བྱུང་བ་རེད། ལགས་ད་རང་དེ་བསྟན་ནས་འདུག་ད་དེང་སང་ང་ཚོ་མཚམས་མཚམས་གཞུང་འབྲེལ་གྱི་ཡིག་ཆ་ད་དེའི་ད་དགོན་པ་དང་ཚོགས་སྡེ་ད་དགེ་བ་དགེ་བ་དེ་ཚོ་མང་པོ་དང་འགྲོ་གི་འདུག་དེ་ནས་གཞུང་འབྲེལ་ཡིག་ཆ་འགའ་ཞིག་ནང་ཀིརྟི་ཟེར་བའི་ཡི་གེ་དེ་ཏག་ཏག་བྲི་མ་ཤེས་པ་ཡི་གེ་མང་པོ་ཞིག་ནོར་ཡོང་གི་འདུག་ད་དཔེ་ན་ད་ལྟ་དྲི་བ་ལ་སོང་བ་ནང་བཞིན་དེ་ཁོ་ཐ་སྙད་བྱས་ན་ཐ་སྙད་ཅིག་རེད་ཡིན་ནའང་ཁོ་གནད་འགག་བྱས་ན་དཔེ་གནད་འགག་ནང་ཆེན་པོ་ཞེ་པོ་རེད་བྱས་དཔེ་ན་ད་སྤྱི་དང་ཀིརྟི་ཟེར་བའི་མཚན་དང་པོ་ད་ཁོ་ཐ་སྙད་གཅིག་གྱུར་བ་དེ་འདྲའི་གང་ཡང་རེད་མི་འདུག་དཔེ་ན། རྒྱལ་དབང་ལྔ་པའི་རང་རྣམ་དུ་ཀཱུ་ལའི་གོས་བཟང་ད་དེ་ཚོའི་ནང་ཀིརྟི་ཟེར་བའི་དག་ཆ་དེ་མ་འདྲ་མང་པོ་ཞིག་བྲིས་པ་མཚམས་ལ། ད་མགིརྟི་ཟེར་ཡ་འདྲ་བོ་སྒིར་ཏི་ཟེར་ཡ་འདྲ་བོ་ད་རྩོམ་པ་པོ་གཅིག་གིས་མཛད་པའི་རྣམ་ཐར་གི་གཞུང་གཅིག་ཡིན་པ་གང་ཞིག་ལ།

རྣམ་ཐར་དང་བཅས་མང་པོ་གཅིག་ནས་ཀིརྟི་གི་མཚན་ཁུངས་ཡོང་བ་གང་ཞིག་ལ་ཡི་གེ་སོ་སོ་དང་གང་ཟག་རྩོམ་པ་པོ་མ་འདྲ་བ་གཉིས་གཉིས་ཀྱི་ཡི་གེ་དག་ཆ་གི་འབྲི་སྟངས་མ་འདྲ་བ་ཡིན་པ་ཙམ་དུ་མ་ཟད། ད་རྩོམ་པ་པོ་གཅིག་གིས་བྲིས་པའི་ད་གཞུང་དུ་བཟུང་ན་ཡང་ཐང་ཐ་བ་ཙམ་ལ་ཡང་ཀིརྟི་གི་ད་ཡི་གེ་འབྲི་སྟངས་མ་འདྲ་བ་ཞེ་པོ་ཡོང་གི་འདུག་ད་དེ་འགའ་གི་གནས་སྟངས་གཅིག་བྱས། ཡིན་ནའང་ད་ང་ཚོའི་ལོ་རྒྱུས་དང་ཡིག་ཆ་དུ་བཟུང་ན་གསལ་པོ་ག་རེ་ཧ་གོ་གི་འདུག་ཟེར་ན།

ད་མདོར་བསྡུས་ན་ཕལ་ཆེར་ད་དེ་འདྲའི་ལོ་གཅིག་ཡིན་ས་རེད་ལགས།
ལགས་སོ་ལགས་སོ་བྱས་ཙང་ཀ། ཀིརྟི་རིན་པོ་ཆེའི་སྐུ་ཕྲེང་རིམ་བྱོན། ཧ་ལམ་ཚང་མ་བོད་ཀྱི་མདོ་སྨད་ཀྱི་ས་ཁུལ་འདྲ་མིན་ནང་ལོགས་ལ་འཁྲུངས་ཡོད་རེད་ལ། ཨ་ནི་མདོ་སྨད་ཁུལ་ལ་ད་ཀིརྟི་དགོན་པའི་དགོན་ལག་ཞུས་པ་ཡིན་ནའི་རེད་ཡང་ན་ཁྱབ་ཁོངས་ཀྱི་དགོན་པ་མང་ཉུང་རེ་གཅིག་གི་ཆ་གནང་གི་ཡོད་ན་རྒན་ལགས་ཀྱི་ཁ་སང་ཕྱག་དེབ་དབུ་འབྱེད་ཀྱི་སྐབས་ལ་ངོ་སྤྲོད་རགས་ཙམ་ཅིག་གནང་སོང། བྱས་ཙང་དགོན་པ་འདི་གྲས་ད་ད་ལྟ་ས་ཆ་ག་བར་ག་བར་ཡོད་མེད་དང་འབྲེལ་ཡོད་ཀྱི་ཡང་གནས་ཚུལ་བཅས་ང་ཚོར་ངོ་སྤྲོད་ཞིག་གནང་རོགས་གནང། ལགས་སོ། ད་ད་ལྟ་དེའི་ད་དྲི་བ་ལ་སོང་བ་ན་ཡང་རྩ་བའི་ཀིརྟི་ཀིརྟི་དགོན་ཁག་མང་པོ་ཡོད་པའི་དང་པོ་དེ། དེའི་རྒྱལ་མོ་ཚ་བ་རོང་ལ་ད་ད་ད་ཀིརྟི་སྐུ་ཕྲེང་དང་པོ།

དེ་བཞི་ལས་ཐེངས་དང་པོ་དགོན་པ། ལོ་རྒྱུས་སྟེང་གི་ཀིར་ཏི་དགོན་པ་ཐེངས་དང་པོ་དེ། དེང་སང་བྱས་ན་རྔ་བ་ཁུལ། དེ་ནས་རྔ་བ་རྫོང་གི་ཁྱབ་ཁོངས། ཚ་ཁོ་ཀིར་ཏི་མ་ཟེར་དེ་ལ། ད་ང་ཚོ་ཡང་ད་ཀཱ་ལ་རི། བཀྲ་ཤིས་ལྷུན་གྲུབ་གླིང་ཟེར་གཅིག་ཡོད་རེད་དེ། ད་ཀིར་ཏི་ཚང་གི་མ་དགོན་ཐེངས་དང་པོ་ཡིན་ཟེར་གི་ཡོད་དེ། གཅིག་རེད། དེ་ནས་གཞན་པ་གཅིག་དེ། ད་ང་ཚོ་ཀིར་ཏི་ཚང་གི་མ་དགོན་ཟེར་ནས་ད་རིམ་པ་གཉིས་རེད་དེ། གཉིས་པ། དེ་ནས་གཉིས་པ་དེ། གོང་ནས་སྐད་ཆ་བྱུང་བ་ནང་བཞིན་གྱི། ད་ཀིརྟི་སྐུ་ཕྲེང་ལྔ་པ། རོང་པ་བསྟན་པའི་རྒྱལ་མཚན་སྐབས་དེ་ལ། ད་ད་ལྟ་ང་ཚོ་གདན་ས་དང་དེའི་སྟག་ཚང་ལྷ་མོ་ཀིརྟི་དགོན་པ་ཟེར་ཏེ་ཕྱག་བཏབ་ཡོད་དེ། ད་དེ་ནས་བཟུང་སྟེ་དེ་ཀིརྟི་ད་ཀིརྟི་མ་དགོན། ད་གཉིས་པ་ཡིན་ཟེར་ནས་དེ་ཡོང་སྟངས་ནོར་འཁྲུལ་ཅིག་ཡོང་དགོས་ད་རྩ་བའི་ད་དགོན་པ་བྱུང་སྟངས་ཀྱི་ལོ་རྒྱུས་དེ་བྱས། ད་ཀིརྟི་དགོན་ཁག་ཅེས་པ་ནི་རྩ་བའི་ཀིརྟི་དགོན་ཁག་མ་འདྲ་བ་མང་པོ་རེད་ལ་དགོན་ཁག་མ་འདྲ་བ་ཙམ་མ་ཡིན་པ་ད་དགོན་ཁག་དེ་ཚོ་ཡང་ཆོས་བརྒྱུད་མ་འདྲ་བ་ད་ཆོས་བརྒྱུད་ཡང་ཆ་ཚང་རི་བོ་དགེ་ལུགས་པ་མ་ཡིན་པ་ད་ཆོས་བརྒྱུད་མ་འདྲ་བ་མ་འདྲ་བ་འདྲ་གཅིག་འདུག་དཔེར་ན་ངས་ད་ལྟ་གོང་དུ་ཞུས་རྩ་བའི་ཀིརྟི་རིན་པོ་ཆེའི་སྐུ་ཕྲེང་ནང་མང་ཆེ་བ་དེ་སྐུ་མདོ་སྨད་ཕྱོགས་ལ་འཁྲུངས་བ། ད་འཁྲུངས་བ་ཡིན་པ་གང་ཞིག་ལ་ཡང་མདོ་སྨད་ཀྱི་ས་གནས་མ་འདྲ་བ་མང་པོ་ཞིག་ལ་འཁྲུངས་བ་ཡིན་ཏེ། ཀིརྟི་སྐུ་ཕྲེང་རིམ་བྱོན་གི་ད་མཛད་པ་དེ་མདོ་སྨད་ཀྱི་ལྷོ་བྱང་གི་རྒྱུད་གཅིག་ལ་ཁྱབ་བསྡད་པ་གཅིག་རེད་ལྟོས་ཀྱི་དེ། བྱང་སྒོ་ཀིརྟི་ཟེར་ཡས་དེ་ཡུལ་ལུང་གཅིག་གི་བླ་མ་མ་ཡིན་པར་མདོ་སྨད་སྤྱི་ཡོངས་ཀྱི་བླ་མ་ལ་བརྩི་ཡས་དང་ད་མདོ་སྨད་སྤྱི་ཡོངས་དང་ད་དམིགས་བསལ་གྱི་འབྲེལ་བ་ཡོད་བསྡད་པ། ད་མདོ་སྨད་སྤྱིའི་མི་འདྲ་བ་གཅིག། གནའ་སྔ་མོ་ནས་ད་དེང་སང་ལ་ཐུག་གི་བར་དུ་ད་ཆོས་སྲིད་གཉིས་ཀྱི་སྟེང་ནས་སྐོར་དེ་འདྲའི་ཡོད་བསྡད་པའི་གནས་སྟངས་རང་གཅིག་འདུག་དེ་ཙམ་མ་ཡིན་པར་ད་ལྟ་དེ་རིང་གི་གནས་སྟངས་གཞན་པ་གཅིག་དེ་ད་ཀིརྟི་སྐུ་འཁྲུངས་ས་གི་ས་ཁུལ་མ་འདྲ་བ་ཡིན་པ་ནང་བཞིན་དགོན་པ་དེ་ཡང་ད་ས་ཁུལ་གྱི་མ་འདྲ་བ་མང་པོ་ལ་ཡོད་རེད་དཔེར་ན། ངས་ཁ་སང་ཡང་ཞུས་ཡོད་དཔེར་ན་མཛོ་དགེ་རྫོང་གི་ཁྱབ་ཁོངས་ལ་ད་དགོན་པ་ཁག་མ་འདྲ་བ་བཅུ་བཞི་ཡོད་རེད། དེ་ནང་བཞིན་རྔ་བ་རྫོང་གི་ཁྱབ་ཁོངས་ལ་དགོན་པ་ཁག་མ་འདྲ་བ་བཅུ་གསུམ་ཡོད་རེད། རྒན་ལགས་ད་ལྟ་དགོན་པ་དེ་གའི་ཧ་ལམ་ཚང་མ་རི་བོ་དགེ་ལྡན་པ་གཅིག་པུ་མ་ཡིན་པར་རིས་མེད་གནང་མཁན་མང་པོ་ཡོད་ས་རེད་བ།

དེ་ནས་ཀླུ་ཆུ་རྫོང་གི་ཁྱབ་ཁོངས་ལའང་དགོན་པ་གཅིག་ཡོད་པ་རེད་དེ་ནས་ཅོ་ནེ་རྫོང་གི་ཁྱབ་ཁོངས་ལ་དགོན་པ་གཅིག་འདུག་དེ་ནང་གི་མཚོ་སྔོན་གྱི་བྲག་དཀར་རྫོང་ཟེར་དེ་ལ་དགོན་པ་གཅིག་ཡོད་པ་རེད། དེ་འདི་གཞན་པ་གཅིག་དེ་མཚོ་སྔོན་གྱི་ཤེ་ཆེ་རྫོང་ཟེར་དེ་ལ་ཡང་དགོན་པ་གཅིག་ཡོད་པ་རེད། དེ་གཅིག་དེ་ཞིང་ཆེན་གསུམ་དང་དེ་ནས་རྫོང་ཁག་མ་འདྲ་བ་དང་མང་པོ་ཞིག་ནང་ཀིརྟི་དགོན་ཁག་དེ་ཕལ་ཆེར་ལྔ་བཅུ་ཡས་མས་ཅིག་ཨ་ཡོད་བསྡད་པའི་ད་གནས་སྟངས་དེ་འདྲས་རེད་བླངས་ལ། མདོ་སྨད་ཁུལ་ལ་ཁྱབ་ཁོངས་དེ་རྒྱ་ཆེན་པོ་ཞེ་དྲག་ཅིག་གི་ཆ་ནང་གི་ཡོད་ས་རེད། ཡང་ལགས་ད་ང་རང་ཚོ་བོད་ཀྱི་བླ་སྤྲུལ་རྣམ་པའི་འཁྲུངས་རབས་དང་ཡང་སྐུ་ཕྲེང་ཆེ་བྱེད་ཆེད་རྩི་སྟངས་མ་འདྲ་ཅིག་ཡོང་གི་ཡོད་རེད་བྱས་ཙང་འཁྲུངས་རབས་དང་སྐུ་ཕྲེང་གཉིས་ཀྱི་བར་རུ་ལ་ཁྱད་པར་འདི་ཚོ་གོ་བ་འགྲོ་གི་ཡོད་ན་ནི་ཡང་རྣམ་པ་ཚོ་ད་ཀིརྟི་ཚང་ལ་འཁྲུངས་རབས་ཀྱི་ཐོག་ནས་ཞུས་པ་ཡིན་ན་ད་ལྟ་བར་ལ་ཡང་འཁྲུངས་རབས་ག་ཚོད་ཙམ་ཅིག་ཕེབས་ཀྱི་ཡོད་རེད་ལོ།

ཀྱིས་ཕྲེང་བ་ཐག་བཅད་ནས་དཔེར་ན་འདི་དེའི་སྤྲུལ་སྐུ་ཡིན་པ་དང་འདི་དེའི་སྤྲུལ་སྐུ་ཡིན་པ་ཟེར་ནས་སྐུ་ངོས་འཛིན་འོག་སྤྱིའི་དེ་སྐུ་སྐུ་སྐྱེ་བའི་རྒྱུན་སྤར་ནང་མ་མུ་མཐུད་དེ་ཡོང་བསྡད་པ་དེ་ལ་གཞིགས་ནས་སྐུ་དྲག་གི་ངོས་འཛིན་ཡོད་པའི་སྟེང་ནས་མུ་མཐུད་དེ་ཡོང་བསྡད་པ་དེ་ལ་ང་ཚོས་སྐུ་ཕྲེང་ཟེར་ནས་ད་དྲི་སྟངས་ནང་གཅིག་ཡོད་བསྡད་པ་ནང་གཅིག་རེད་འདུག་ཨ་ད་རེད་འདུག་ཟེར་ནས་ང་རང་དེ་འདྲས་བསམ་སོང་དེ་གཅིག་རེད། དེ་ནས་ད་ལྟ་སྐུ་འོས་གཞན་པ་གཅིག་སྟེ་སྐྱབས་མགོན་ཀིརྟི་རིན་པོ་ཆེ་ལྟ་བུ་མཚོན་པ་ཡིན་ན། འཁྲུངས་རབས་དེ་གོང་དུ་ཞུས་པ་ནང་བཞིན་གྱི་སྟོན་པའི་ཞལ་སྔ་གི་དགྲ་བཅོམ་པ་ཉེ་བ་འཁོར་ནས་བཟུང་སྟེ། ད་ལྟ་གི་སྐུ་ཕྲེང་ད་འདི་ལ་ཐུག་གི་བར་གི་ཡིན་ད་ང་ཚོ་ཡོངས་གྲགས་འཁྲུངས་རབས་ང་གཅིག་ང་ལྔ་ཟེར་ནས་བགྲང་སྟངས་གཅིག་ཡོད་བ་རེད་ད་དེ་ང་ཚོ་དེང་སང་དེའི་གཞི་ནས་བཟོས་བཞག་པ་དང་དེའི་གཞི་ནས་བགྲངས་བཞག་པ་དེ་འདྲའི་རིགས་མི་འདུག་དཔེར་ན་སྐུ་ཕྲེང་གོང་མ་གོང་མ་དེ་ཚོའི་སྐབས་ལ་དེ་ཡར་སྔོན་གྱི་འཁྲུངས་རབས་ཡོད་པ་ཙམ་དུ་མ་ཟད་འཁྲུངས་རབས་པའི་ཐང་ཁ་བཞེངས་སྟངས་དེ་ཡང་སྐུ་ད་རིག་པའི་གཞུང་ལུགས་ཀྱི་རྣམ་གཞག་ཚད་ལྡན་ཡོད་བསྡད་པ་དེ་འདྲའི་རེད་ཤག་དཔེར་ན་སྔ་མོ་ནས་འཁྲུངས་རབས་ཆ་ཚང་ཐང་ཁ་བཞེངས་བསྡད་པ་དེ་འདྲའི་འདུག་དེ་ནས་འཁྲུངས་རབས་རིམ་པ་ལོ་ཉིས་བརྒྱ་སུམ་བརྒྱ་གོང་ནས་ད་འཁྲུངས་རབས་སྐབས་དེའི་བླ་མ་སུ་ཡིན་པ་དེ་ལ་ཐུག་གི་བར་ད་འཁྲུངས་རབས་པའི་རྣམ་ཐར་དེ་ཡང་ཧ་ཅང་གི་རྒྱས་པོ་དང་ཞིབ་ཚགས་པོ་དེ་འདྲའི་ཡོད་བསྡད་པ་ཅིག་རེད་འདུག།

འདི་གའི་ལས་དམིགས་བསལ་གྱི་རྒན་ལགས་ཡང་མཛད་རྗེས་ཡོད་པར་སུ་སུ་བྱུང་ན་ཡོད་ན། འདི་ཅིག་ངོ་སྤྲོད་གནང་རོགས་གནང་ཞུ་གི་ཡིན། ཕྱག་དེབ་འདིའི་ཐོག་ལ་རྒྱུས་མངའ་ཟབ་པོ་ཅིག་གི་གནང་འདོད་ཡོད་པ་དང་ཡང་དེ་བས་ད་འདི་གའི་ཐོག་ལ་མཁྱེན་འདོད་ཅིག་ཡོད་པ་ཡིན་པས་ན་ཨ་ཡ་ཕྱག་དེབ་འདི་ག་ནས་རེ་ཅིག་གི་རག་གནང་གི་ཡོད་ན་འདིའི་ཐོག་ནས་རྒན་ལགས་ད་རེས་ད་དབུ་འབྱེད་གནང་པའི་ཕྱག་དེབ་འདི་བོད་ཀྱི་དཔེ་མཛོད་ཁང་ནས་རག་གི་ཡོད་ན་ཡང་ག་འདི་ཡིན་ན་ད་བོད་ནང་ལོགས་ལ་བཞུགས་མཁན་ཚོ་ཡིན་པས་ན་ཕྱག་དེབ་འདི་ང་ཚོའི་གསན་མཁན་ཚོས་ཅིག་གི་གཟིགས་འདོད་འདི་བྱུང་བས་ན

སྔོན་དུ་དྲངས་ནས་བོད་ཁམས་ལ། ད་འདི་བ་ཨང་ཅིག་ད་མདོ་ཕྱོགས་ཀྱི་བསྟན་པ་དང་སྔགས་ཕྱོགས་ཀྱི་བསྟན་པ་བར་རུ་ལ་འགལ་བ་བཟུང། ད་འདུལ་བའི་བསྟན་པ་ལ། ཁྱོན་ནས་དོ་སྣང་མ་བྱིན་འདུལ་བའི་བསྟན་པ་དེ་ཧ་ཅང་གི་ཉམས་ཆག་ཤས་ཆེན་པོ་འགྲོ་བའི་སྐབས་དེ་ལ། ད་ནག་ཚོ་ལོ་ཙཱ་བས་ཇོ་བོ་རྗེ་དཔལ་ལྡན་ཨ་ཏི་ཤ་བོད་ལ་གདན་འདྲེན་ཞུས་ཡོད་དེ་ནི། ད་སྔོན་དུ་དྲངས་ནས་བོད་ཁ་བ་ཅན། ད་བོད་གངས་ལྗོངས་ཀྱི་བསྟན་པ་ལ་དག་ཐེར་གནང། དེ་ནི་བསྟན་པ་དྲི་མ་མེད་པ་སླར་ཡང། ད་གསལ་བར་མཛད་མཁན་ཡང་དེ་རེད། དེ་ནི་ཡང་ཡང་དཔྱད་ཕྱིན་ནོ་ཅི་བ་ཡིན་ན་ང་ཚོ་རྒྱལ་པོ་ཁྲི་སྲོང་ལྡེ་བཙན་སྐབས། ད་བློན་པོ་སྦ་གསལ་སྣང་ཟེར་ཡོད་དེ།

དེ་ནས་ད་བོད་ལ་རབ་ཏུ་བྱུང་བའི་སྡེ་དེ་བཙུགས་པ་ན་ཡོང་གི་རེད་ཡོང་གི་མ་རེད་ཨ་ནི་བོད་པ་གི་མི་གཅིག་ད་དགེ་ཚུལ་དང་དགེ་སློང་གི་སྡོམ་པ་དེ་སྲུང་ཐུབ་ཀྱི་རེད་ཐུབ་ཀྱི་མ་རེད་ཟེར་དེ་འདྲའི་གི་དྲི་བ་དྲིས་ཐ་མ་དེ་སྦ་གསལ་སྣང་ཁོ་རང་སྐབས་དེ་རྒྱལ་པོའི་བློན་ཆེན་རེད་དེ་ཡིན་ན་ཡང་ང་ཚོ་དེ་ངའི་ཨ་མ་སྤུ་བོ་ཤིང་བོ་ལང་དུག་དང་སྲིད་སྐྱིད་ཟེར་དེབ་དེ་ན་དེ་བྲིས་མྱོང་དེ་སྐབས་དེ་ང་ནི་ངས་བསམ་སོང་ང་ཚོ་དེ་མི་སེར་ཡིན་ན་གཞུང་གི་མི་ཡིན་ན་འདྲ་མ་ཤེས་ཤིག་ཡིན་ན་ཁ་ཅིག་དེ་བས་སྐྱོ་བ་མ་ཡིན་པ་སོ་སོའི་དངོས་ཡོད་ལག་ལེན་གི་སྟེང་ནས་བྱས་པ་ཡིན་ན་ཁ་རེ་རྒྱ་ཤེས་པ་དང་སོ་སོ་ལག་ལེན་གྱི་ཐོག་ནས་ལག་བསྟར་གཅིག་བྱས་པ་ཡིན་ན་དེ་ནི་ནུས་པ་ཐོན་པའི་བྱེད་པ་ཞིག་ཡོང་གི་འདུག་དཔེར་ན་རྒྱལ་པོ་ཁྲི་སྲོང་ལྡེ་བཙན་སྐབས་ལ་བོད་ལ་དགེ་འདུན་པའི་སྡེ་ཐེངས་དང་པོ་སྤེལ་བའི་སྐབས་ལ་བློན་ཆེན་དེ་ཚོ་ཤེས་བདེ་བའི་སྐྱོང་བ་མ་ཡིན་པར་ཁོ་རང་གི་རྗེས་ལ་དགེ་ཚུལ་གྱི་སྡོམ་པ་དང་དགེ་སློང་གི་སྡོམ་པ་བླངས། ཡང་དགེ་ཚུལ་གྱི་སྡོམ་པ་དང་དགེ་སློང་སྡོམ་པ་བླངས་བའི་སྟེང་ནས་འདུལ་བའི་བསྟན་པ་ལ་ཉམས་ཉམས་ཉམས་གནང་ནས་མཐའ་མ་སྐུ་དྲིན་དུས་དམིགས་བསལ་བ་དེ་བརྟག་འགྲོ་བ་དེ་གསལ་བོ་ཆགས་ཡོང་དེ་བཞིན་དུ་དེའི་དོན་མཐོང་རང་ལ་དངོས་གནས་དྲང་ནས་པོ་ལ་དགེ་འདུན་པའི་སྡེ་བོད་ཀྱི་ཞི་བའི་གཞུང་གི་ལོ་རྒྱུས་དེ་འདྲ་ཡིན་ངོ་ད་ལྟ་ཀྱི་དེ་གང་ལྟར་རྗེ་སྦ་གསལ་སྣང་དེ་པོ་ལ་འདུལ་བའི་བསྟན་པ་དང་དེ་ནས་དགེ་འདུན་པའི་སྡེ་ཐོག་མར་བཙུགས་པའི་སྐབས་ལ་རྗེ་སྦ་གསལ་སྣང་གི་དམིགས་བསལ་གྱི་མཛད་རྗེས་རླབས་ཆེན་པོ་བཞག་གནང་ཡོད་པ་རེད་དེ་གཅིག་དེ་རེད། དེ་ནས་གཞན་པ་ད་ནང་གི་གོང་ནས་ཞུས་ཡོད་དཔེ་ན་རོང་ཆེན་དགེ་འདུན་རྒྱལ་མཚན་ལྟ་བུ་ཡིན་ན་དངོས་གནས་དྲང་གནས་དེ་སྐབས་དེ་ཡི་མདོ་སྨད་ཀྱི་ཡུལ་ལུང་གཅིག་ནས་བཏང་རོགས་ཅེས་པ་ཡིན་ན་མཐའ་འཁོབ་ད་མུན་ནག་གི་ལུང་བ་འདྲ་བ་གཅིག་རེད་དེ་ཡིན་ན་ཡང་རྒྱུ་བྱས་དང་ད་མཁན་ཆེན་ཕྱག་རྡོར་བ་ལ་ཟེར་དེ་ནས་མཁན་ཆེན་ཕྱག་རྡོར་གྱིས་ལུང་བསྟན་བྱས་ཡོད་པ་རེད་ད་དང་པོ་རྗེ་རིན་པོ་ཆེས་རོང་ཆེན་དགེ་འདུན་རྒྱལ་མཚན་ལ་ཁྱོད་རང་མདོ་སྨད་ལ་འགྲོ་ཨ་ནི། ད་ཁྱོད་བསྟན་པ་སྤེལ་བའི་དུས་ལ་བབས་བསྡད་ཡོད་ཅེས་གསུང་བའི་སྐབས་ལ། ད་ཤི་ར་ཤི་ར་དེ་ཅི་ཡིན་མི་འདུག་ཨ་ད་ང་ཁོ་བླ་མ་དང་ཁ་བྲལ་ནས་རྒྱང་རིང་པོ་ལ་འགྲོ་ན་ངའི་ནུས་བབ་དང་མཐུན་གི་མ་རེད་ང་བླ་མ་བསྟེན་ནས་བླ་མ་དག་བསྐྱལ་ནས་སྐུ་མདུན་བསྡད་ཆོག་པ་དེ་འདྲ་དགོངས་པ་ཞིག་ཞུས་འདུག་ཨ་ནི་གཞི་ནས་མཁན་ཆེན་ཕྱག་རྡོར་ག་རེ་གསུངས་ཡོད་ཟེར་ན། འོག་གི་མདོ་ཁམས་རྔ་བ་ན་ཆོས་སྡེ་ཆེན་མོ་འབྱུང་འགྱུར་གྱི་ཞེན་པ་མ་བྱེད་འགྲོ་བ་འགྲོ་བ་ཞིག་འགྲོ་དོན་རྒྱ་ཆེན་དེ་ན་ཡོད་ཟེར་ནས

ད་དགོན་སྡེ་ཁག་གི་འདུལ་བའི་བསྟན་པ་ལ་བདག་གཅེས་ཤུགས་ཆེན་པོ་ཞིག་གནང་ཡོད་རེད་དཔེར་ན། ད་ཉེར་དྲུག་རྗེ་ཙོང་ང་ཆེ་ཟེར་ཡ་དང། ད་བཅའ་ཡིག་བློ་བཟང་མགུལ་རྒྱན་ཟེར་ཡ། དེ་བཅའ་ཡིག་བློ་བཟང་འཇུག་ངོགས་ཟེར་ཡ་འགྲོ་བ་གཅིག། གཙོ་བོ་དགེ་འདུན་པའི་སྡེ་གི། ད་བསྟན་པའི་སྒོ་ལ་འཇུག་སྟངས་དང་ཨ་ནི་བསྟན་པའི་སྒོ་ལ་ཕྱིན་ནས་ཁྲིམས་སྲུང་སྟངས་དང་ཁྲིམས་སྲུང་བའི་རྨང་གཞི་གི་སྟེང་ནས། ང་ཚོ་རྨང་གཞི་གི་སློབ་སྦྱོང་ནས་བཟུང་སྟེ། ད་མཐོ་རིམ་གི་གསང་སྔགས་ཀྱི་སློབ་སྦྱོང། མཐར་སོན་པའི་བར་གྱི། ད་མི་ཚེ་གཅིག་ད།

འདུག་བསམ་པ་དེ་ཚོ་ཀྱི་ཚད་ལྡན་གྱི་སྐྱེས་བུས་བརྩམས་པའི་གསུང་རབ་དང་དེ་ནས་རྣམ་ཐར་དང་ཆུང་ཆུང་དུ་ཚུད་ནའང་སེམས་ལ་ཞུམ་ཡོང་དང་དེ་ཡོང་ནས་ངོས་ཀྱིས་ད་གནད་འགག་ལ་བྱུང་མཐོང་སོང་གཅིག་དེ་རེད། དེ་ནས་གཞན་པ་གཅིག་ད་རང་ང་ལ་འདི་གསུངས་སོང་དེ། སྤྱིར་རྣམ་ཐར་འདིའི་རིགས་འདི་ལ་དོ་སྣང་བྱེད་པ་ཡིན་ན་ལྷག་པར་དུ་ད་ཀིརྟི་ཚང་གི་དང་ད་འབྲེལ་བའི་རྣམ་ཐར་དེ་ཚོ་ལ་དོ་སྣང་བྱེད་པ་ཡིན་ན་ད་གཙོ་བོ་ག་བ་ག་བ་ལ་ལོ་ངོ་བྱེད་དགོས་བཞུད་སོང་བསམ་ནས་གི་ད་དེ་ག་ལ་ལ། དོན་དུ་མུ་མཐུད་ཅེས་ཅིག་གི་རྒྱུས་ལོན་ཟབ་ར་ཅིག་གནང་འདོད་ཡོད་ཡིན་ན་ག་རེའི་ཐོག་ནས་ཤེས་ཐུབ་ཀྱི་ཡོད་ན་ད་རྣམ་ཐར་དང་ལོ་རྒྱུས་ཀྱི་ཆ་དེ་མང་པོ་ཡོད་པ།

ཁག་དེ་ཚོ་མང་པོ་འགྲོ་གཅིག་གི་རེད། དཔེ་མཚོན་ལ་བསྟུན་ན་དེ་ཚོ་གལ་ཆེ་བའི་ཆ་ནས་འདྲ། ད་ཁྱབ་ཆེ་བའི་ཆ་ནས་འདྲ་དཔེ་མཚོན་གཅིག་དུ་ཞུས་ན་དེ་རེད་དེ་གཅིག་རེད། དེ་ནས་གཞན་པ་གཅིག་དེ་རང་ལ་འདི་གསུངས་སོང་བ་དེ། ཡང་བཅས་དེ། ད་ལྟ་བའི་ག་ཚང་དབྱེ་འབྱེད། ཅེས་ཡ་གི་དེབ་དེ། ད་དོན་སྙིང་ནོར་བུ་གཅིག་ཡོད་ན། ག་ག་བ་རག་གི་རེད་གསུངས་པ་དེ་རེད། ད་ད་ལྟ་ཡིན་ན་ང་ཚོ་ཡིག་ཚང་ལ། ཁོང་འབྲི་བས་ཅེ་ན་གྲྭ་ཚང་རང་ནས།

དེའི་གནས་སྟངས་དེ་ཧ་གོ་བ་ཡིན་ན་ཡང་གོ་དེབ་རྩོམ་པའི་དེབ་འདི་འདྲའི་གོ་བརྡ་རྩོམ་སྒྲིག་གནང་བ་དང་དེ་ནས་པར་སྐྲུན་བྱས་པའི་དགོས་དོན་ཆེན་པོ་གཅིག་དེ་གོང་ནས་གྲུབ་སོང་བ་རེད། དེ་བཞི་དེ་དེ་འདྲའི་དམིགས་ཡུལ་གྱི་སྟེང་ནས། ད་སུ་ལ་གཅིག་དགོས་གི་ཡིན་ན་དཔེ་མཛོད་ལ་གཅིག་ད་གཞུང་ཡིན་ན་འདྲ་སྒེར་པ་ཡིན་ན་འདྲ་ག་ཚང་དེ་རང་ང་ཚོ་སུ་ལ་དགོས་ན་ཆ་ཚང་གཅིག་ཕུལ་གི་ཡོད། ད་ད་ལྟ་ཉི་མ་འགའ་ཤས་རིང་ང་ཚོ། འབུལ་ཡག་གི་འཆར་གཞི་རང་ཡོད་དངོས་གནས་ད་ངེས་བར་མཁོ་བ་དང་དོན་གཉེར་ཅན་དང་ཕན་ཐོགས་ས་མི་དེ་འདྲའི་ཡིན་ན། ད་ལྟའི་ང་ཚོ་དགའ་ཞིང་སྤྲོ་ཞིང་འབུལ་ཡག་གི་འཆར་གཞི་རང་དེ་འདྲའི་བྱེད་གི་ཡོད།

ལགས་སོ་ལགས་འགྲོ་བ་ལ་ཐུགས་རྗེ་ཆེ། ལོའོ། ད་ལྟ་ད་ང་ཚོའི་ལེ་ཚན་འདི་ད་ག་མཚམས་བཞག་གི་ཡིན་གསན་མཁན་རྣམ་པ་ཚོས་དེ་རིང་གི་ང་ཚོའི་གཏམ་གླེང་ལེ་ཚན་འདི་གསན་པ་ཐུགས་རྗེ་ཆེ།